གསན་མཁན་རྣམ་པ་ཚོ་དགོང་དྲོ་བདེ་ལེགས་ང་རིག་འཛིན་ཆོས་སྒྲོན་ཡིན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དགུ་རབ་གནས་ཆུ་སྟག་ལོའི་བོད་ཟླ་བཅུ་གཉིས་པའི་ཚེས་བཅུ་གཅིག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་གཉིས་པའི་ཚེས་གཅིག་གཟའ་ལྷག་པའི་དགོང་དྲོའི་ལས་རིམ་འདི་བཞིན་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་བཅས་ང་ཚོ་ཐུན་མོང་ནས་ཐོག་མར་གསན་མཁན་རྣམས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་སྙན་སྒྲོན་ཞུ་གི་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར། བོད་ནང་རིགས་རྫས་ཟུངས་ཁྲག DNA བསྡུ་ལེན་བྱེད་རྒྱུའི་འཕྲུལ་ཆས་ཚོང་འགྲེམ་བྱེད་མཁན་གྱི་ཨ་མི་རི་ཀའི་བཟོ་ཚོང་ལས་ཁང་ལ་ཨ་རིའི་ཀཱ་ལི་ཧྥོར་ནི་ཡ་མངའ་སྡེའི་ནང་ཡོད་པའི་བོད་རང་དབང་སློབ་ཕྲུག་ཚོགས་པ་སོགས་དོན་གཉེར་བ་ཁག་ཅིག་གིས་ངོ་རྒོལ་གྱི་ལས་འགུལ་སྤེལ་ཡོད་པ་བཅས་རྒྱལ་སྤྱིའི་གསར་འགྱུར་ཁག་དང། ལ་དྭགས་ཁོར་ཡུག་ལས་འགུལ་བ་བསོད་ནམས་དབང་ཕྱུག་ལགས་ཀྱིས་ཧི་མ་ལ་ཡས་གཙོས་ལ་དྭགས་སུ་ཆགས་པའི་འཁྱགས་རོམ་ཉུང་དུ་འགྲོ་བཞིན་ཡོད་པར་ས་གནས་སུ་ལས་འགུལ་སྤེལ་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གསན་རྒྱུ། ཤེས་ཡོན་སློབ་གསོའི་ལེ་ཚན་ནང། བོད་སྐད་ཡིག་ནི་འབྲུག་དང་འབྲས་ལྗོངས་ལ་དྭགས་དང་བལ་ཡུལ་སོགས་ཚུད་པའི་ཧི་མ་ལ་ཡའི་སྤྱི་མཐུན་གྱི་སྤྱི་སྐད་དང་སངས་རྒྱས་ཀྱིས་གསུངས་པའི་ཆོས་འགྲེལ་བཤད་ཆ་ཚང་ཐུབ་མཁན་གྱི་སྐད་ཡིག་ཁྱད་དུ་འཕགས་པ་ཞིག་ཡིན་སྟངས་སྐོར་རྒྱ་གར་དབུས་གཞུང་ནང་པའི་རིག་གནས་གཙུག་ལག་སློབ་གཉེར་ཁང་གི་བོད་སྐད་ཡིག་དང་རྩོམ་རིག་སྡེ་ཚན་གྱི་ཉེ་བའི་སློབ་དཔོན་ཨཅཱརྱ་བཀྲ་ཤིས་རྒྱལ་པོ་ལགས་སུ་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས། ཧོར་ཚང་འཇིགས་མེད་ལགས་ཀྱིས་ཕྱོགས་སྒྲིག་ཞུས་པའི ༸གོང་ས་ཏཱ་ལའི་བླ་མ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་འདི་གསན་རྒྱུ། མཇུག་ཏུ་འཇམ་དཔལ་ཕུན་ཚོགས་ལགས་ཀྱིས་ཕྱོགས་བསྒྲིགས་ཞུས་པའི་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་ཞིག་སྙན་སྒྲོན་ཞུ་རྒྱུ་དང་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་རིག་འཛིན་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡིན་བོད་ནང་རིགས་རྫས་ཟུངས་ཁྲག DNA བསྡུ་ལེན་བྱེད་རྒྱུའི་འཕྲུལ་ཆས་ཚོང་འགྲེམས་བྱེད་མཁན་གྱི་ཨ་མི་རི་ཀའི་ཚོང་ལས་ལས་ཁང་ལ། ཨ་རིའི་ཀལ་ཧྥོ་ནི་ཡའི་མངའ་སྡེའི་ནང་བོད་པའི་སློབ་ཕྲུག་ཚོས་ངོ་རྒོལ་བྱས་འདུག་དེ་ཡང ANI ཞེས་པའི་གསར་འགྱུར་བརྒྱུད་ལམ་ནང་གནས་ཚུལ་སྤེལ་དོན་ལྟར་ན་རྒྱ་ནག་གཞུང་ནས་བོད་ནང་གི་བོད་མི་ཚོའི DNA རིགས་རྒྱུད་ཟུངས་ཁྲག་བཙན་ཤེད་ཀྱི་ཐོག་ནས་བསྡུ་ལེན་བྱེད་བཞིན་ཡོད་པ་དེའི་འཕྲུལ་ཆས་རིགས་རྒྱ་ནག་ལ་མཁོ་སྤྲོད་ཚོང་འགྲེམས་བྱེད་མཁན་གྱི་ཨ་མི་རི་ཀའི་བཟོ་ཚོང་ལས་ཁང་ཐར་མོ་ཧྥི་ཤ་ཞེས་པའི་ཡན་ལག་ལས་ཁུངས་ཡོད་སའི་ཀལ་ཧྥོ་ནི་ཡའི་མངའ་སྡེའི་ཀོན་ཏྲ་ཀོས་ཏཱ་དང་ཨ་ལ་མེ་ཌ་ས་གནས་གཉིས་ནང་བོད་པའི་སློབ་ཕྲུག་དང་དོན་གཉེར་བ་ཚོས་གཟའ་ཟླ་བ་དང་མིག་དམར་ཉིན་གཉིས་རིང་ངོ་རྒོལ་གྱི་ལས་འགུལ་སྤེལ་འདུག་ལས་འགུལ་བ་ཚོས་རྒྱ་ནག་གཞུང་ནས་བོད་མིའི་རིགས་རྫས་ཟུངས་ཁྲག་བཙན་ཤེད་ཀྱི་ཐོག་ནས་བསྡུ་ལེན་བྱས་པ་བརྒྱུད་བོད་མི་ཚོའི་འགུལ་སྐྱོད་ལ་སོ་ལྟ་དང་དམ་བསྒྲགས་བྱེད་བཞིན་པ་དང། དེས་རང་བཞིན་གྱིས་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་རྡོག་རོལ་བཏང་བའི་བྱ་སྤྱོད་ཞིག་ཀྱང་མཚོན་གྱི་ཡོད་རེད་འདི་ལྟ་བུའི་བྱ་སྤྱོད་ལ་མཐུན་འགྱུར་བྱེད་མཁན་དེ་དག་ལའང་ལས་ཁག་དང་འགན་འཁྲི་ཡོད་རེད་ལ་ཡོ་བྱད་རིགས་ཚོང་སྒྱུར་བྱེད་རྒྱུར་འཕྲལ་དུ་མཚམས་འཇོག་བྱེད་དགོས་ཞེས་འབོད་སྐུལ་གནང་འདུག་གོང་ཞུས་གནས་ཚུལ་རྣམས་མུ་མཐུད་ནས་བཀོད་པ་ལྟར་ན་རྒྱ་ནག་གཞུང་ནས་བོད་ཙམ་མ་ཡིན་པར་ཤིན་ཅང་མངའ་ཁུལ་དུ་ཡང་འདི་ལྟ་བུའི་འཕྲུལ་ཆས་བེད་སྤྱོད་བྱས་ནས་ཝི་ཁུ་ཁ་ཆེའི་མི་རིགས་ཀྱི་རིགས་རྫས་ཟུངས་ཁྲག DNA བསྡུ་ལེན་བྱས་ཡོད་པའི་ཉེས་འཛུགས་ཕོག་ཡོད་པ་རེད། དེ་དང་ཕྱོགས་མཚུངས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཚོགས་པ་དང་གཞན་ཡང་འབྲེལ་ཡོད་ཁག་ཅིག་ནས་སྔ་ལོ་སྙན་ཐོ་བཏོན་པའི་ནང་གསལ་ལྟར་ན་རྒྱ་ནག་གཞུང་ནས་བོད་པའི་ཕྲུ་གུ་ཐ་ན་ལོ་ན་ལྔར་སོན་པ་ཚུན་ཆད་ཀྱི་རིགས་རྫས་ཟུངས་ཁྲག་བསྡུ་ལེན་བྱེད་ཀྱི་ཡོད་ལུགས་བཀོད་པ་དང་དེ་ཡང་གྲངས་ཀའི་ཆ་ནས་ཧ་ཅང་མང་པོ་ཡིན་པ་གསལ་ཡོད་པ་རེད། གནད་དོན་འདིའི་ཐད་བོད་རང་དབང་སློབ་ཕྲུག་ཚོགས་པ་དང་གཞན་ཡང་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཚོས་སྔར་དང་མི་འདྲ་བར་ལས་འགུལ་ཤུགས་ཆེ་རུ་བཏང་ཡོད་པ་རེད། འདིའི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་བློ་བཟང་དགེ་ལེགས་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་གསན་གནང་གི་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་གཉིས་པའི་ཚེས་གཅིག་ཉིན་བཞུགས་སྒར་རྡ་རམ་ས་ལའི་མེག་ལོ་ཁྲོམ་གཞུང་དུ་དབུས་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་གོ་སྒྲིག་འོག་ཨ་མི་རི་ཀར་རྟེན་གཞི་བྱས་པའི་ཐར་མོ་ཕི་ཤར་ཚན་རྩལ་གལ་གནད་ལས་ཁང་གིས་གཞིས་བཞུགས་བོད་མི་ཚོའི་ཁྲག་རིགས་རྒྱུ་རྫས DNA བསྡུ་ལེན་བྱེད་སའི་ཡོ་ཆས་དེ་བཞིན་རྒྱ་ནག་ལ་མཁོ་འཚོང་བྱེད་ཀྱི་ཡོད་པ་དེ་འཕྲལ་དུ་མཚམས་འཇོག་དགོས་པའི་མཚན་རྟགས་བསྡུ་རུབ་ཀྱི་ལས་འགུལ་ཞིག་བཞུགས་སྒར་རྡ་རམ་ས་ལར་སྤེལ་བ་དང་མཉམ་དུ་པར་རིས་ཀྱི་ལམ་ནས་བོད་ནང་གི་ཁྲག་རིགས་རྒྱུ་རྫས་བསྡུ་ལེན་བྱེད་སྟངས་དང་བཅའ་སྡོད་སློབ་གྲྭ་སོགས་ཀྱི་གནས་སྟངས་ཀྱང་འགྲེལ་བརྗོད་བྱས་འདུག། སྐབས་དེར་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ་བསྟན་འཛིན་སྒྲོལ་མ་ལགས་ཀྱིས་ཨ་རིའི་ཐཱ་མུར་ཧྥི་ཤེར་ཚན་རྩལ་གལ་གནད་ལས་ཁང་གི་བྱ་སྤྱོད་ལ་མཐའ་གཅིག་ཏུ་ངོ་རྒོལ་བྱ་རྒྱུ་དང་ཐཱ་མུར་ཧྥི་ཤེར་ཚན་རྩལ་གལ་གནད་ལས་ཁང་གི་ཡོ་བྱད་རྣམས་རྒྱ་ནག་ལ་ཕྱིར་ཚོང་བྱ་རྒྱུ་འཕྲལ་དུ་མཚམས་འཇོག་དགོས་པ་རྒྱལ་སྤྱིའི་ཁྱོན་ཡོངས་ནས་གནོན་ཤུགས་སྤྲད་དགོས་པའི་སྐོར་འགྲེལ་བརྗོད་གནང་གི་འདུག། དེ་རིང་པར་རིས་འགྲེམས་སྟོན་འདིའི་བརྒྱུད་ནས་ད་རིང་གོང་དུ་ཞུས་པ་བཞིན་གསུམ་རེད་ཐཱ་མུར་ཧྥི་ཤེར་སཱན་ཏི་ཧྥིག་ལས་སྦྱོར་བ་འདིའི་གི་རིགས་རྫས་བསྡུ་རུབ་བྱེད་ཡ་འདི།

རྒྱ་ནག་གཞུང་གིས་བཙན་ཤེད་ཀྱི་ཐོག་ནས་ད་བར་བོད་མི་ས་ཡ་གཅིག་ལྷག་གི་ཁྲག་རིགས་རྒྱུ་རྫས་མཁོ་སྒྲུབ་བྱས་ཡོད་པ་དེའི་རྗེས་འབྲས་སུ་བོད་མི་ཚོའི་འགྲོ་འདུག་སྤྱོད་གསུམ་ལ་དམ་དྲག་དང་ལྟ་བཤེར་བྱེད་རྒྱུ་སྟབས་བདེ་རུ་ཕྱིན་ཡོད་པ་བརྗོད་འདུག་ཨ་རི་ན་རྟེན་གཞི་བྱས་པའི་བོད་དོན་ལས་འགུལ་ལྟེ་གནས་ཁང་གིས་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ལོ་མཇུག་ཏུ་རྒྱ་ནག་གཞུང་གིས་བོད་མིའི་ངོ་བོ་རྩ་མེད་བཟོ་ཐབས་ལ་དམིགས་ནས་བོད་ནང་རྒྱ་ནག་གཞུང་གི་དབང་སྒྱུར་ལམ་ལུགས་ཀྱི་བཅའ་སྡོད་སློབ་གྲྭ་མང་པོ་བཙུགས་བཞིན་ཡོད་པའི་ལས་གཞི་རྒྱ་ཆེ་རུ་གཏོང་བཞིན་པའི་སྙན་ཐོ་ཞིག་བཏོན་ཡོད་པ་མ་ཟད། ཤོག་གྲངས་ལྔ་བཅུ་ང་དགུ་ཡོད་པའི་ཉམས་ཞིབ་སྙན་ཐོ་དེའི་ནང་བོད་ནང་གི་ཤེས་ཡོན་ལམ་ལུགས་འོག་གི་སློབ་གྲྭ་ཕལ་ཆེ་བ་བཅའ་སྡོད་སློབ་གྲྭ་ཡིན་པ་དང་རྒྱ་ནག་གཞུང་འབྲེལ་གྱི་གྲངས་ཐོར་གཞིགས་ན་བོད་ནང་གི་སློབ་ཕྲུག་ལོ་དྲུག་ནས་བཅོ་བརྒྱད་བར་གྱི་སློབ་ཕྲུག་བརྒྱ་ཆ་བདུན་ཅུ་དོན་བརྒྱད་དབང་སྒྱུར་ལམ་ལུགས་ཀྱི་བཅའ་སྡོད་སློབ་གྲྭའི་ནང་གཏན་སྡོད་བྱེད་བཞིན་ཡོད་པ་གསལ་སྟོན་བྱས་འདུག། ཡང་བོད་རྒྱལ་ཡོངས་དམངས་གཙོ་ཚོགས་པའི་ཚོགས་གཙོ་བཀྲ་ཤིས་དོན་འགྲུབ་ལགས་ཀྱིས་རྒྱ་ནག་གཞུང་གིས་བོད་ནང་མུ་མཐུད་བོད་མི་ཚོའི DNA བསྡུ་ལེན་བྱས་ཚེ་འབྱུང་འགྱུར་བོད་མིའི་རང་དབང་གི་ཐད་སྔར་ལྷག་ཉེན་ཚབས་ཆེ་རུ་འགྲོ་རྒྱུ་ཡིན་པ་འགྲེལ་བརྗོད་གནང་གི་འདུག།
འདི་ཡིན་གྱིས་མཚམས་འཇོག་བྱེད་དགོས་འདི་དཔེ་དེ་བྱས་ནས་དངངས་ཆགས་དེ་ཁ་ཆེ་ཞུས་པས་ན་ད་ལྟའི་གི་ང་རང་ཚོའི་རིགས་རྫས་རྐུ་ཁྱེར་འདིའི་ནང་ལོགས་ལ་ཡང་བོད་པ་ས་ཡ་གཅིག་དང་ཚེག་གཉིས་ཞིག་གིས་འདོད་པ་མེད་བཞིན་དུ་རིགས་རྫས་བསྡུས་པ་རེད་དེ་ག་ནང་བཞིན་གི་ས་ཡ་གཅིག་དང་ཚེག་གཉིས་དེ་ང་རང་ཚོ་བོད་པའི་མི་འབོར་རྩིས་ཞིབ་ཀྱི་ཅིག་མར་བལྟས་པ་ཡིན་ན། མི་འབོར་གྱི་སུམ་ཆ་གཅིག་ཞིག་ད་ང་རང་ཚོ་གི་རིགས་རྫས་སྐུལ་སྐྱེད་དེ་བསྡུས་ཚར་བ་རེད། དེ་འདྲ་ཡིན་དུས་ཙམ་ནས་ད་མ་འོངས་པར་རིགས་རྫས་སྐུལ་སྐྱེད་ཀྱིས་ང་རང་ཚོ་གི་བོད་པའི་སྤྱི་ཚོགས་ལ་ཡང་བརྡབ་གསིག་ག་ཚོད་ཡོད་མེད་དེ་ག་ནང་བཞིན་གྱི་ང་རང་ཚོ་བོད་པ་ཚོ་ལ་ཡང་ནས་ཅིག་འགྲོ་བ་མིའི་ཐོབ་ཐང་མེད་པ་ཆགས་ཡ་རེད་དེ་ག་ནང་བཞིན་གྱི་རིགས་རྫས་སྐུལ་སྐྱེད་འདིའི་གི་རྒྱུ་མཚན་བྱས་བྱས་ནས་ཨ་ནི་གནོན་ཤུགས་ག་འདྲ་སླེབས་ཀྱི་ཡོད་མེད་དེ་ཚོའི་སྒང་ལ་ཡང་ཨ་ནི་ད་ལྟ་དེ་ལས་འགུལ་སྤེལ་བ་རེད་ལ། ཡང་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་རྒྱ་ནག་གཞུང་གིས་བོད་ནང་ཐ་ན་ཕྲུ་གུ་ལོ་ལྔ་སོན་པ་ཚོར་རང་ཉིད་ཀྱི་ཕ་མའི་བཀའ་འཁྲོལ་མེད་པར DNA བསྡུ་ལེན་གནང་གི་ཡོད་པ་དེ་དག་ནི་གཞི་རྩའི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་བ་དང་གཅིག་མཚུངས་ཡིན་པ་བསྒྲགས་འདུག་གཞི་རྩའི་ཆ་ནས་བོད་ཀྱི་བུད་མེད་ལྷན་ཚོགས་ཀྱིས་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དང་པོའི་ཚེས་སུམ་ཅུ་ནས་ཕྱི་ཟླ་གཉིས་པའི་ཚེས་ལྔ་བར་གཟའ་འཁོར་གཅིག་གི་རིང་རྒྱལ་སྤྱིའི་རང་བཞིན་གྱི་ལས་འགུལ་དང་སྟབས་བསྟུན་ནས་རྣམ་པ་འདྲ་མིན་གྱི་ཐོག་ནས་བོད་དོན་ལས་འགུལ་སྤེལ་མུས་ཡིན་འདུག་པ་དང་ད་རེས་བསྡུ་རུབ་བྱས་པའི་མཚན་རྟགས་ཡོངས་རྫོགས་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་དང་ཨ་མི་རི་ཀའི་ཐར་མོ་ཧྥི་ཤར་ཚན་རྩལ་ཁེ་གཉེར་ལས་ཁང་བཅས་ལ་ཕུལ་རྒྱུ་ཡིན་འདུག།

གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན་རྒྱ་ནག་ནང་ཏོག་དབྱིབས་ནད་ཡམས་ཀྱི་རྐྱེན་པས་འདས་གྲོངས་སུ་ཕྱིན་པའི་གྲངས་ཐོ་བཏོན་པ་ལས་ལྷག་ཆགས་ཀྱི་ཡོད་ལུགས་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་གསུངས་འདུག་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་ནས་གནས་ཚུལ་མཁོ་སྤྲོད་བྱུང་བར་གཞིགས་ན་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་སྤྱི་ཁྱབ་འགན་འཛིན་མཆོག་གིས་ཉེ་ཆར་རྒྱ་ནག་ནང་ཏོག་དབྱིབས་ནད་ཕོག་པའི་རྐྱེན་གྱིས་འདས་གྲོངས་སོང་བའི་གྲངས་ཐོ་བཏོན་པ་ལས་ཧ་ཅང་མང་བ་རྐྱེན་འདས་སུ་ཕྱིན་ཡོད་ལུགས་གསུངས་པ་ལྟར་རྒྱ་ནག་གི་ཝུའུ་ཧན་གྲོང་ཁྱེར་ནང་གི་འབྲེལ་ཡོད་ཀྲེན་ཧའེ་ཡཱང་ཞེས་པས་ཁོ་པ་རང་ཉིད་གནས་སྡོད་བྱེད་ཡུལ་ཧང་པི། རྫོང་སྡེའི་ནང་མི་འབོར་དགུ་འབུམ་ལྷག་ཙམ་ཡོད་པ་དེའི་ཁོངས་ནས་ཉེ་ཆར་ཏོག་དབྱིབས་ནད་ཡམས་ཀྱི་དམ་དྲག་ལྷོད་དུ་བཏང་བའི་རྗེས་ད་བར་མི་གྲངས་ལྔ་སྟོང་ཙམ་རྐྱེན་འདས་སུ་ཕྱིན་སོང་ལ་ཁྱོན་ཡོངས་ནས་མིའི་ཕུང་པོ་ཞུགས་འབུལ་བྱེད་མཁན་དེབ་སྐྱེལ་གྱི་གྲངས་ཚད་ཧ་ཅང་མང་དུ་ཕྱིན་སོང་ཞེས་འགྲེལ་བརྗོད་བྱས་འདུག་དེ་ག་ནང་བཞིན་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་སྤྱི་ཁྱབ་འགན་འཛིན་མཆོག་གིས་འདས་པའི་གཟའ་པ་སངས་ཉིན་ཚོགས་འདུའི་ཐོག་རྩ་བའི་སྔ་ལོ་ཨོམ་ནི་ཀོ་རོན་ཤུགས་ཆེ་བའི་སྐབས་བདུན་ཕྲག་རེའི་ནང་མི་གྲངས་ཁྲི་བདུན་ཙམ་གྱི་ཚེ་སྲོག་ཤོར་བའི་གྲངས་ཐོ་བཏོན་ཡོད་པ་དང་དཔེར་ན་ཟླ་བ་འདིའི་ནང་འཛམ་གླིང་ཁྱོན་ཡོངས་སུ་བདུན་ཕྲག་རེའི་ནང་མི་གྲངས་ཁྲི་བཞི་ཙམ་ཚེ་སྲོག་ཤོར་གྱི་ཡོད་པ་བསྡུར་ན་ཕྲན་བུའི་གྲངས་ཚད་ཉུང་བ་ཆགས་ཀྱི་ཡོད་ཀྱང་དེ་དག་གི་ཕྱེད་ཀ་ཙམ་རྒྱ་ནག་ནས་ཐོན་གྱི་ཡོད་ཅེས་གསུངས་ནས་གང་ལྟར་རྒྱ་ནག་ནང་ད་ལྟའང་ཉེན་ཁ་ཡོད་ལུགས་གསུངས་འདུག་ལ་ད་དུང་རྒྱ་མིའི་ལོ་གསར་རྗེས་སུ་འགྲུལ་བཞུད་ཆེ་བས་གྲངས་ཚད་འཕར་རྒྱུའི་ཉེན་ཁ་ཡོད་ལུགས་ཀྱང་བཀོད་འདུག་གསར་འགྱུར་གཞན་ཞིག་ལ་རྒྱ་ནག་ལ་གདོང་ལེན་གྱི་ཚུལ་དུ་ཨ་རི་དང་རྒྱ་གར་གཉིས་བར་དམག་དོན་དང་འཕྲུལ་རིག་ཚོང་འབྲེལ་ཤུགས་ཆེ་རུ་གཏོང་ཐབས་གནང་རྒྱུ་ཡིན་འདུག་རི་ཊར་ས་ལས་ཁང་ནས་གནས་ཚུལ་སྤེལ་བར་གཞིགས་ན་རྒྱ་གར་གྱི་རྒྱལ་སྲུང་སློབ་སྟོན་པ་ཨ་ཇི་ཌོ་ཝལ་མཆོག་དང་ཨ་མི་རི་ཀའི་རྒྱལ་སྲུང་སློབ་སྟོན་པ་ཇེག་སུ་ལི་ཝན་རྣམ་གཉིས་ཁ་སང་གཟའ་མིག་དམར་ཉིན་ཨ་མི་རི་ཀའི་སྲིད་འཛིན་ལས་ཁུངས་ནང་མཇལ་འཕྲད་གནང་ཡོད་འདུག་ལ་ཡུལ་གཉིས་དབར་དམག་དོན་གྱི་ཡོ་བྱད་དང་ལྷག་པར་དུ་དེང་དུས་ཅན་གྱི་མཁའ་དབྱིངས་འཕྲུལ་རིག་ཁག་ཅིག་ཚོང་འགྲེམས་བྱེད་རྒྱུའི་འཆར་གཞི་དང་གྲོས་མོལ་གནང་ཡོད་པ་རེད། ཨ་མི་རི་ཀའི་རྒྱལ་སྲུང་སློབ་སྟོན་པ་སུ་ལེ་ཝན་མཆོག་གིས་རྒྱ་ནག་གིས་ཚོང་འབྲེལ་བྱེད་ཕྱོགས་དང་རྒྱལ་སྤྱིའི་ཐོག་གནོན་ཤུགས་སྤྲོད་སྟངས་སོགས་ལ་གདོང་ལེན་བྱེད་རྒྱུར་རྒྱ་གར་གྱི་ངོས་ནས་ད་ཆ་བསམ་བློ་ནན་པོ་གཏོང་དགོས་ཆགས་ཀྱི་ཡོད་པ་ལྟར་ང་ཚོ་ཐུན་མོང་གི་ཐོག་ནས་རྒྱ་ནག་ལ་གདོང་ལེན་བྱེད་དགོས་རྒྱུ་གལ་ཆེན་པོ་ཡིན་ལུགས་བརྡ་ལན་སྤྲད་གནང་འདུག་ལ། ཨ་མི་རི་ཀའི་ངོས་ནས་དམག་དོན་ཙམ་མ་ཡིན་པར་རྒྱ་ནག་གི་ཧུའུ་ཝེ་ཁ་པར་ཚོང་ཟོག་ལས་ཁང་ལ་གདོང་ལེན་བྱེད་རྒྱུར་རྒྱ་གར་ལ་དེང་དུས་ཡར་ཐོན་ཅན་གྱི་ཁ་པར་གྱི་འཕྲུལ་རིག་སོགས་མཁོ་སྤྲོད་བྱེད་རྒྱུའི་ཐོག་ལའང་དགོངས་པ་བཞེས་ཀྱི་ཡོད་འདུག་གང་ལྟར་རྒྱ་གར་དང་ཨ་མི་རི་ཀའི་གཉིས་བར་འབྲེལ་བ་སྔར་ལྷག་ཟབ་ཏུ་གཏོང་རྒྱུའི་འདུན་པ་འདོན་བཞིན་ཡོད་པ་རེད། འོན་ཀྱང་ཕྱོགས་གཞན་ཞིག་ནས་བཤད་ན་ཨ་མི་རི་ཀའི་ནང་རྒྱ་གར་གྱི་འཕྲུལ་རིག་ཆེད་ལས་པ་སོགས་ཡོང་རྒྱུར་དམ་དྲག་ཆེ་རུ་བཏང་ཡོད་པ་དང་རྒྱ་གར་གྱིས་ར་ཤི་ཡར་འབྲེལ་བ་མུ་མཐུད་ནས་དམ་ཟབ་ཡོད་པའི་གནད་དོན་ཐོག་ཕན་ཚུན་མི་མཐུན་པའི་གནད་འགག་ཞིག་ཆགས་ཀྱི་ཡོད་ལུགས་ཀྱང་བཀོད་འདུག། འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན་ལ་དྭགས་ཁོར་ཡུག་ལས་འགུལ་བ་བསོད་ནམས་དབང་ཕྱུག་ལགས་ཀྱིས་ཧི་མ་ལ་ཡས་གཙོས་ལ་དྭགས་སུ་ཆགས་པའི་འཁྱགས་རོམ་ཉུང་དུ་འགྲོ་བཞིན་པ་ཡོད་པར་ས་གནས་སུ་ལས་འགུལ་སྤེལ་འདུག་འདིའི་སྐོར་ས་གནས་ནས་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་གསན་གནང་གི་རེད།
ལ་དྭགས་ཁོར་ཡུག་ལས་འགུལ་བ་སྐུ་ཞབས Sunam Wangchuk ལགས་ཀྱིས་ཧི་མ་ལ་ཡས་གཙོས་ལ་དྭགས་སུ་ཆགས་པའི་ཧིན་དུ་ཀུཤ་རི་རྒྱུད་དུ་འཁྱགས་རོམ་ཉུང་དུ་འགྲོ་བའི་ཉེན་ཁ་ཡོད་པར་བརྟེན་རྒྱ་གར་གཞུང་ནས་ལ་དྭགས་ས་གནས་དེ་རྒྱ་གར་རྩ་ཁྲིམས་ལེའུ་དྲུག་པ་ནང་ཚུད་ཐབས་གནང་ཐབས་སུ་ཆེད་དམིགས་ཀྱིས་ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་དྲུག་ནས་དབུ་འཛུགས་གནང་སྟེ་ཚེས་སུམ་ཅུ་བར་ཁྱོན་ཉིན་གྲངས་ལྔའི་རིང་ཕྱི་དབང་ཡུལ་དུ་གནམ་གཤིས་ཚ་གྲང་ཀླད་ཀོར་འོག་གི་གྲང་ཚད་ཉི་ཤུ་འོག་ཟས་བཅད་ངོ་རྒོལ་གནང་སོང་ལ་དེ་བཞིན་ལ་དྭགས་མི་མང་ཚོས་ཀྱང་ཁོང་གི་ལས་འགུལ་དེ་རྒྱབ་སྐྱོར་ཤུགས་ཆེ་གནང་ཡོད་པ་རེད།

ཤས་ཀྱི་ནང་ཡར་རྒྱས་མང་པོ་ཡོང་སའི་ས་ཆ་མང་ཆེ་བ་ལ་གངས་རི་རྣམས་ས་ཆ་གཞན་ལས་མགྱོགས་པར་ཞུ་གི་ཡོད་པ་བཏོན་འདུག་གཙོ་བོ་དེ་མི་ཡི་བྱེད་སྟངས་སྤྱོད་སྟངས་ལ་བརྟེན་ནས་གངས་རི་ཞུ་གི་ཡོད་པ་རེད་འདུག་དམིགས་བསལ་གྱིས་བཟོ་གྲྭ་གསར་འཛུགས་བྱེད་ཡ་དང་གཏེར་ལས་མང་པོ་བྱས་ན་ང་ཚོའི་གངས་རི་རྣམས་ལུས་ཀྱི་མ་རེད་དེའང་མི་གཅིག་པོ་མིན་པར་ནམ་མཁའི་བྱ་བྱིའུ་སོགས་དུད་འགྲོ་ཚང་མ་ལ་རྐྱེན་ཐེབས་ཀྱི་རེད་ལ་དྭགས་ཡུལ་ལྗོངས་ཀྱི་མི་གཅིག་པོ་མིན་པར་རྒྱ་གར་ཡོངས་ཀྱི་མི་ལ་གནོད་རྒྱུ་ཡི་གནས་སྟངས་ཤིག་ཆགས་ངེས་རེད། དེ་ཡང་ལ་དྭགས་འདྲ་བའི་ས་ཆ་ལ་ཁོར་ཡུག་གི་སྲུང་སྐྱོབ་ཡོང་ཕྱིར་མི་ཚང་མས་ཀྱི་ཆོས་ཤིག་ལ་ངོས་འཛིན་བྱེད་དགོས་རེད་བསམ་གྱི་འདུག་ཁོར་ཡུག་དེ་ལ་གནོད་སྐྱོན་བྱུང་ན་མི་ཚང་མའི་ཉེས་པ་ཞིག་རེད་བསམ་གྱི་འདུག་ཁོང་གི་ད་ལན་དགོས་འདུན་གཙོ་བོ་ཞིག་ནི་རྒྱ་གར་གཞུང་ནས་ལ་དྭགས་ས་གནས་དེ་རྒྱ་གར་རྩ་ཁྲིམས་ལེའུ་དྲུག་པ་ནང་ཚུད་ཐབས་དེ་ཡིན་པ་དང་རྒྱ་གར་རྩ་ཁྲིམས་ལེའུ་དྲུག་པ་དེའི་ནང་རྒྱ་གར་གྱི་ས་གནས་གང་ཡིན་ལ་ལྟོས་མེད་གང་ཟག་ཞིག་ཡུལ་དེའི་ནང་སྐྱེས་པའི་མི་འབོར་བརྒྱ་ཆ་ལྔ་བཅུ་ལྷག་ཡོད་ཚེ་ས་གནས་ཀྱི་མི་རང་ནས་འཛིན་སྐྱོང་བྱེད་ཐུབ་པའི་དབང་ཆ་ཡོད་པ་རྒྱ་གར་གྱི་རྩ་ཁྲིམས་ལེའུ་དྲུག་པ་ནང་ཚུད་ཀྱི་འདུག།

Third Pole ཡང་ན་འཛམ་གླིང་གི་སྣེ་གསུམ་པའི་ཕྱོགས་སུ་གངས་རི་རྣམས་བཞུར་བ་ཡིན་ན་ད་ལྟ་ངས་ཞུས་པ་བཞིན་ཉེན་ཁ་ཚང་མ་སླེབས་ངེས་ཡིན་པའི་ཉེན་ཁ་ཆེན་པོ་ཆགས་ཡོད Third Pole ཡང་ན་འཛམ་གླིང་གི་སྣེ་གསུམ་པའི་གངས་རི་རྣམས་བཞུར་བ་ཡིན་ན་ད་ལྟ་ངས་ཞུས་པ་བཞིན་ཉེན་ཁ་ཚང་མ་སླེབས་ངེས་ཡིན། དེ་སྔོན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ཁོར་ཡུག་སྲུང་སྐྱོབ་ཀྱི་ལས་འགུལ་བ་བསོད་ནམས་དབང་ཕྱུག་ལགས་བཞུགས་སྒར་རྡ་རམ་ས་ལར་སའི་གོ་ལའི་ཉིན་མོ་དང་བསྟུན་ཁོར་ཡུག་གི་ཚོགས་འདུ་ཞིག་འཚོགས་པའི་སྐབས་དེར་རྒྱ་གར་ལ་དྭགས་སུ་བཅོས་མའི་འཁྱགས་རོམ་གསར་སྐྲུན་དང་གནམ་གཤིས་འགྱུར་ལྡོག་ལ་དོ་སྣང་སླེབས་ཕྱིར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་མཆོག་གི་དྲུང་དུ་ལ་དྭགས་མཁར་གདོང་ལ་ནས་འཁྱགས་རོམ་ཕུལ་ཡོད་པ་དང་ཕྱི་ལོ་ཉིས་སྟོང་བཅུ་གསུམ་ནས་ལ་དྭགས་ས་ཁུལ་དུ་ཆུའི་དཀའ་ངལ་སེལ་ཐབས་ཀྱི་ཆེད་དུ་གངས་རིའམ་འཁྱགས་རོམ་རྫུས་མ་བཟོ་སྐྲུན་གནང་བའི་ལས་གཞི་དང་ཁོར་ཡུག་སྲུང་སྐྱོབ་ཀྱི་ལས་གཞི་གསར་གཏོད་གནང་ཡོད་པ་རེད། གནམ་གཤིས་འགྱུར་ལྡོག་གིས་མིའི་སྤྱི་ཚོགས་གཅིག་པུ་མ་ཡིན་པར་རི་དྭགས་མང་པོ་ལ་ཤུགས་རྐྱེན་ཐེབས་ཀྱི་ཡོད་པའི་སྐོར་མི་རྒྱུད་དཔྱད་རིག་ནང་རིག་གཅིག་རྐང་འཛིན་སློབ་སྦྱོང་གནང་བཞིན་པ་པད་མ་རིག་འཛིན་ལགས་ཀྱིས་ལ་དྭགས་ས་གནས་འདྲ་མིན་དུ་རི་དྭགས་ཀྱི་ཉིན་རེའི་འཚོ་བ་འགྱུར་བ་འགྲོ་གི་ཡོད་པ་དང་དེ་བཞིན་འབྲོག་པ་མང་པོའི་འཚོ་བར་རྐྱེན་ཐེབས་ཀྱི་ཡོད་པ་སྐོར་གསུངས་བྱུང། ཡང་ཁོང་གིས་མུ་མཐུད་དེ་ལན་བསོད་ནམས་དབང་ཕྱུག་ལགས་ཀྱིས་ཐུགས་འགན་བཞེས་ནས་ལ་དྭགས་ལ་རྩ་ཁྲིམས་ཀྱི་སྲུང་སྐྱོབ་སྐོར་གླེང་བ་དེར་ཁོང་གི་གཟིགས་ཕྱོགས་ལ། Climate change ཆེན་ཡོད་ནོ་འདོ་འཇིགས་སེ་ནི་ལ་ནི་ཀ་ཆེན་ཡོད་ནོ་འཇིགས་སེ་ནི་ལ་ནི་ཀ་ཆེན་ཡོད་པ་དང་འདོ།
ང་ཚོ་ལ་དྭགས་ས་གནས་ལ་ལེའུ་དྲུག་པ་རེ་ལྔ་པ་རེ་རྩ་ཁྲིམས་ཀྱིས་སྲུང་སྐྱོབ་དགོས་པའི་དགོས་མཁོ་གཙོ་བོ་དེ་ནི་ནུབ་ཕྱོགས་རྒྱལ་ཁབ་མང་པོ་ལ་ཡར་རྒྱས་ཀྱི་ཚུལ་དུ་བཟོ་གྲྭ་མང་པོ་གསར་འཛུགས་བྱས་ནས་ཁོར་ཡུག་ལ་ཤུགས་རྐྱེན་ཐེབས་པའི་རྐྱེན་གྱིས་ལ་དྭགས་ལ་དེ་ལྟར་མ་བྱུང་བའི་རེ་བ་དུ་ཚོར་གྱི་འདུག་དེ་ཡང་ཁོང་གིས་མུ་མཐུད་དེ་ལན་ལ་དྭགས་ཀྱི་དོན་དུ་ལ་དྭགས་པ་སྒེར་གཅིག་གིས་དམིགས་བསལ་བྱེད་ཡ་ཞིག་མིན་པར་གལ་སྲིད་རྩ་ཁྲིམས་ཐོག་ནས་སྲུང་སྐྱོབ་ཞིག་བྱུང་ཚེ་ལམ་ལུགས་ལྡན་པ་དང་གོ་རིམ་གྱི་འགྱུར་བ་སླེབས་པའི་རེ་བ་ཡོད་པ་གསུངས་སོང། ཕྱི་ཟླ་དང་པོའི་ཚེས་སུམ་ཅུ་སོ་གཅིག་ཉིན་ལ་དྭགས་རྒྱལ་ས་གླེ་རུ་ཆོས་ཚོགས་ཚང་མ་མཉམ་འཛོམས་དུ་གོ་སྒྲིག་གིས་སྐུ་ཞབས་བསོད་ནམས་དབང་ཕྱུག་ལགས་ལ་ཐུགས་རྗེ་ཆེ་ཞུ་བ་དང་ལ་དྭགས་མི་མང་སྟོང་ཕྲག་ལྷག་འདུ་འཛོམས་ཀྱིས་ལ་དྭགས་ལ་ཁོར་ཡུག་སྲུང་སྐྱོབ་དགོས་པའི་ལས་འགུལ་སྤེལ་འདུག་དེར་ལ་དྭགས་ཡུལ་ཕྱོགས་འདྲ་མིན་ནས་ཡིན་པ་ལོ་ན་རྒན་གཞོན་བར་གསུམ་ཚང་འཛོམས་དུ་ཡོད་པ་ལ་དྭགས་གཞོན་ནུ་འཛོམས་སྐྱིད་སྒྲོལ་མ་ལགས་ཀྱིས། ཤུ་རུའི་ལི་ཧྥེ་ཨ་ཨི་ཀ་ཡོངས་སྤེལ་ལས་དེ་རིང་སྐུ་ཞབས་བསོད་ནམས་དབང་ཕྱུག་ལགས་ཀྱིས་ཐུགས་འགན་བཞེས་པ་ཁོང་གཅིག་པུ་མ་ཟད་ང་ཚོའི་མི་ཚེར་ཕུགས་བསམ་བཞེས་པ་ཞིག་ཡིན་དུས་ང་ཡོང་པ་ཡིན། དེ་རིང་ང་ཚོའི་ཆེད་དུ་ལམ་སྟོན་མཁན་མི་སྣ་བསོད་ནམས་དབང་ཕྱུག་ལགས་སོགས་ཡོད་པ་ང་དངོས་གནས་བསོད་བདེ་ཆེན་པོ་ཚོར་གྱི་འདུག་གལ་སྲིད་ང་ཚོའི་དགོས་མཁོ་ལ་དྭགས་དེ་རྩ་ཁྲིམས་ཀྱི་ལེའུ་དྲུག་པ་ནང་མ་ཚུད་ན་ལོ་བཅུ་བསམ་བློ་མ་བཏང་བར་ཡོང་རྒྱུའི་ལོ་གཅིག་གཉིས་ནང་འགྱུར་བ་གང་འདྲ་ཞིག་ཡོང་མཁན་ཡིན་ང་ལ་བདེན་པ་འཇིགས་པ་འདུག་ཡང་དགུང་ལོ་བརྒྱད་ཅུ་ཡིན་པ་དོན་གྲུབ་རྣམ་རྒྱལ་ལགས་ཀྱིས། ང་རང་དེ་རིང་ལེའུ་དྲུག་པའི་རྒྱབ་སྐྱོར་ལ་སླེབས་པ་ཡིན་དེ་ཡང་ལེའུ་དྲུག་པ་དེ་ཕྲུ་གུ་ཆེ་མི་ཚང་མ་ལ་གལ་ཆེན་པོ་ཚོར་ནས་ཡོང་བ་ཡིན་ལ་དྭགས་ས་གནས་ཕྱི་ལོ་ཉིས་སྟོང་བཅུ་དགུའི་ལོར་རྒྱ་གར་དབུས་གཞུང་གིས་ལོགས་སུ་གཙོ་གཞུང་མངའ་སྡེ་ཞིག་ལ་བསྒྱུར་བ་དང་དེ་ཡང་ས་གནས་གཞན་དང་མི་འདྲ་བའི་ཁྲིམས་བཟོའི་དབང་ཆ་མེད་དུས་རྩ་ཁྲིམས་ཀྱི་ལེའུ་དྲུག་པ་ལ་སོགས་པ་ས་གནས་སུ་ཁོར་ཡུག་སྲུང་སྐྱོབ་ཡོང་ཕྱིར་ལོ་བཞི་ཙམ་སྔོན་ནས་སློབ་ཕྲུག་ཚོགས་པ་གཙོས་པའི་སྒེར་དང།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་དེ་གསན་བཞུགས་རོགས་གནང་ཤེས་ཡོན་སློབ་གསོ་ཞེས་པའི་ལེ་ཚན་ནང་བོད་ཀྱི་སྐད་ཡིག་ནི་འབྲུག་དང་འབྲས་ལྗོངས་ལ་དྭགས་དང་བལ་ཡུལ་སོགས་ཚུད་པའི་ཧི་མ་ལ་ཡའི་སྤྱི་མཐུན་གྱི་སྤྱི་སྐད་དང་སངས་རྒྱས་ཀྱིས་གསུངས་པའི་ཆོས་འགྲེལ་བཤད་ཆ་ཚང་ཐུབ་མཁན་གྱི་སྐད་ཡིག་ཁྱད་དུ་འཕགས་པ་ཞིག་ཡིན་སྟངས་སྐོར་རྒྱ་གར་དབུས་གཞུང་ནང་པའི་རིག་གནས་གཙུག་ལག་སློབ་གཉེར་ཁང་གི་བོད་སྐད་ཡིག་དང་རྩོམ་རིག་སྡེ་ཚན་གྱི་ཉེ་བའི་སློབ་སྟོན་པ་ཨཅཱརྱ་བཀྲ་ཤིས་རྒྱལ་པོ་ལགས་སུ་འདི་གའི་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཀྱིས་གནས་འདྲི་ཞུས་པའི་ལེ་ཚན་ཞིག་བསྐྱར་ཟློས་ཞུ་གི་ཡིན། རྒྱ་གར་དབུས་གཞུང་ནང་པའི་རིག་གནས་གཙུག་ལག་སློབ་གཉེར་ཁང་གི་བོད་སྐད་ཡིག་དང་རྩོམ་རིག་སྡེ་ཚན་གྱི་ཉེ་བའི་སློབ་དཔོན Acharya སོག་བཙན་བཀྲ་ཤིས་རྒྱལ་པོ་ལགས་ད་རེས་ཤེས་ཡོན་སློབ་གསོའི་ལེ་ཚན་ནང་ལ་ཞལ་པར་ཐོག་ནས་གདན་འདྲེན་ཞུས་རྗེས་ཁོང་དང་ལྷན་དུ་བོད་པའི་སྐད་ཡིག་གི་གལ་གནད་རང་བཞིན་དང་ཨ་ནེ་ཧི་མ་ལ་ཡའི་རི་རྒྱུད་ཁུལ་ལ་བོད་པའི་སྐད་ཡིག་དེང་སང་བེད་སྤྱོད་ག་འདྲས་ཡོད་མེད་ཀྱི་སྐོར་ལ་ཡང་གནས་འདྲི་ཞུ་གི་ཡིན། བོད་པའི་སྐད་ཡིག་ཟེར་དེ་བོད་སྐད་ཟེར་བྱེད་སྐད་རྒྱབ་ཡ་གཅིག་དང་ཡང་བོད་ཡིག་ཟེར་བྱེད་ཡི་གེ་བྲི་ཡ་གཉིས་ཡོད་དུས་གནའ་སྔ་མོ་ནས་བོད་པའི་སྐད་ཡིག་གི་ཁྱབ་ཁོངས་འཛམ་གླིང་ས་གནས་མང་པོ་གཅིག་གི་ནང་ལ་ཡོད་པ་དང་ལྷག་པར་དུ་ཧི་མ་ལ་ཡའི་རྒྱལ་རྒྱུད་ཀྱི་ཡུལ་ལུང་མང་པོའི་ནང་ལ་གནའ་སྔ་མོ་ནས་ཨེ་ནི་བོད་པའི་སྐད་ཡིག་བེད་སྤྱོད་ཆེན་པོ་ཡོད་པ་ཞིག་རེད། ང་རང་ཚོ་བོད་པའི་སྐད་ཡིག་དང་རྩོམ་རིག་སྡེ་ཚན་གྱི་ཉེ་བའི་སློབ་དཔོན་ཡིན་དུས་འདི་ཐོག་ལ་ཞིབ་འཇུག་གང་མང་གནང་ཡོད་རེད་ཐོག་མར་དེ་ལ་ཡང་བོད་སྐད་ཀྱི་ཁྱབ་ཁོངས་དེ་འཛམ་གླིང་གི་ས་ཕྱོགས་ག་རེ་ག་རེ་ནང་ལ་མང་བ་ཡོད་པ་དེ་ངོ་སྤྲོད་གནང་རོགས་གནང། བོད་ཡིག་གི་ཁྱབ་ཁོངས་ཟེར་དུས་ད་བོད་ཡིག་བེད་སྤྱོད་བཏང་མཁན་ད་ག་ཚད་ཡོད་ཟེར་དོན་དག་གཙོ་བོ་དེ་རེད། ཁྱབ་ཁོངས་ཞེས་པའི་སྐབས་སུ་ད་ཤེས་ཡོན་ལྡན་ཚད་ཀྱི་ཁྱབ་ཁོངས་དང་ཡང་ས་ཆགས་ཀྱི་ཁྱབ་ཁོངས་ཞེས་ནས་དབྱེ་བ་ཕྱེ་ནས་བཤད་དགོས་རེད་བསམ་གྱི་འདུག་བོད་ཡིག་སློབ་སྦྱོང་བྱེད་མཁན་གྱི་ད་ས་ཆགས་ཀྱི་ཁྱབ་ཁོངས་འདྲ་པོ་བཤད་ན་སྔོན་མ་ནས་ཕ་མའི་སྐད་ཡིག་དེ་ང་ཚོ་བོད་ཡིག་ཡིན་བདེན་མཁན་ད་དེ་འདྲས་ཀྱི་ཁྱབ་ཁོངས་སྐད་ཆ་བཤད་པ་ཡིན་ན་ད་སྔོན་མ་ཡིན་ན་ཨེ་ནི་བོད་ཀྱི་ད་རྒྱལ་ཁབ་ཀྱི་ཁོངས་སུ་གཏོང་ཕྱོགས་ཀྱི་ད་ས་ཆ་ཚང་མ་དེ་བོད་ཡིག་རྐྱང་ཡོད་རེད་རྗེས་སུ་ད་དུས་ཚོད་རིམ་པ་མང་པོ་ཆགས་ནས་ཨེ་ནི་བོད་ཀྱི་ད་ས་ཆ་མང་པོ་ཅིག་དུམ་མང་པོ་ཆགས་རེད་བ། དུས་ཀྱི་འགྱུར་བ་གི་ནང་ལ་ད། ད་ལྟ་ཧི་མ་ལ་ཡ་གི་ཕྱོགས་གཏོགས་མང་པོ་ཅིག་ད་བོད་ཡིག་བེད་སྤྱོད་བཏང་གི་ཡོད་རེད་ད་སྔོན་མ་མི་རིགས་གཅིག་པ་འདྲ་པོ་ཅིག་རེད་ཨེ་ནི་རྗེས་སུ་ད་དུས་ཀྱི་འགྱུར་བ་དེ་ཚོའི་དབང་གིས་ད་མི་རིགས་སོ་སོ་ས་གནས་སོ་སོ་སོ་སོ་ཆགས་འགྲོ་གི་ཡོད་རེད་བ་ཆབ་སྲིད་ཀྱི་ད་མངའ་ཁོངས་སོ་སོ་ཆགས་འགྲོ་གི་ཡོད་རེད་འོ་དེ་འདྲའི་གི་ས་ཆགས་ཀྱི་དབང་དུ་བྱས་ན་ད་བོད་ཡིག། སློབ་སྦྱོང་བྱེད་མཁན་གཙོ་བོ་དེ་ནི་བོད་ནང་ཟེར་ད་དེང་སང་རྒྱ་མིས་ཀྱིས་བཙན་བཟུང་བྱས་བསྡད་པའི་ས་ཁོངས་མདོ་དབུས་ཁམས་གསུམ་ས་ཁོངས་དེ་གཅིག་ཆགས་ཀྱི་ཡོད་རེད། ཧི་མ་ལ་ཡའི་གི་རི་རྒྱུད་དེ་ཧ་ཅང་གི་རིང་པོ་རེད། དེའི་ནང་ལ་བོད་ཡིག་གི་སློབ་སྦྱོང་བྱེད་མཁན་ད་རྒྱལ་ཁབ་འདྲ་པོ་དབྱེ་བ་ཕྱེ་ན་ད་རྒྱལ་ཁབ་གསུམ་གྱི་ནང་ལ་ད་བོད་ཡིག་སློབ་སྦྱོང་བྱེད་མཁན་དེ་འདྲས་ཡོད་བསྡད་པ་རེད་རེད་བ། བལ་པོ་གི་རྒྱལ་ཁབ་ཀྱི་ནང་ལ་ད་ཕ་གི་ཤར་པ་དང་རྟ་མང་དང་དོལ་པོ་དང་ཙུམ་དང་སྙེ་ཤང་འོ་དེ་འདྲས་གི་ཕྱོགས་གཏོགས་ད་མང་པོ་ཅིག་ཡོད་བསྡད་རེད། ཁོ་ཚོ་སློབ་སྦྱོང་བྱེད་ཀྱི་ཡོད་རེད་བ། དེ་ནས་འབྲུག་གི་ཁྱབ་ཁོངས་ལ་ད་བོད་ཡིག་སློབ་སྦྱོང་བྱེད་ཀྱི་ཡོད་རེད། ད་རྒྱ་གར་གྱི་ནང་ལ་དེ་ནས་ལ་དྭགས་དང་ཁི་ནུར། སྤི་ཏི། ཨེ་ནི་མོན། དེ་ཡི་གི་ད་ཁྱབ་ཁོངས་བོད་ཡིག་དེ་འདྲའི་ཞིག་གི་ད་སློབ་སྦྱོང་ཞིག་གནང་གི་ཡོད་རེད་བ། ད་ས་ཆགས་ཀྱི་ཁྱབ་ཁོངས་བཤད་ན་ཁོང་རྣམ་པ་ཚོས་བོད་ཡིག་སློབ་སྦྱོང་རྒྱ་ཆེན་པོ་བྱས་ནས། བྱེད་ཀྱི་ཡོད་རེད། ད་ཁོང་རྣམ་པ་ཚོས་བོད་ཡིག་སྦྱང་དགོས་ཡག་གི་ད་རྒྱུ་མཚན་གཙོ་བོ་དེ། ཁོ་རང་ཚོ་རྩ་བའི་གི་ཡང་ན་ཕ་མེས་ཀྱི་སྐད་ཡིག་གི་ད་གཞི་རྩ་འདྲ་པོ་ཅིག་ཆགས་བསྡད་ཡོད་རེད་བ། སྐད་ཀྱི་གཞི་རྩ་ད་བོད་ཡིག་དེ་ཐོག་མ་ནས་སོ་སོའི་མི་རིགས་ཀྱི་སྐད་ཡིག་གཞི་བཞག་ནས་བརྩམས་ཡང་ཆོག་ཅེས་ཡིན་དུས་ཧི་མ་ལ་ཡའི་གི་མངའ་ཁོངས་དང་ཡང་ན་བོད་ནང་གི་མི་དེ་ཚོ་ད་ཆོལ་ཁ་གསུམ་གི་ད་སྐད་དེ་ཚོ་ཁྱད་པར་ཕྲན་བུ་ཕྲན་བུ་ཡོད་རེད་ཡིན་ན་ཡང་དེ་ཚོ་ཡི་གེ་བོད་ཡིག་རེད་བསྡད་ཡོད་རེད་བྷོ་ཊི་ཆགས་བསྡད་ཡོད་རེད་དེང་སང་བྷོ་ཊི་ཟེར་གི་འདུག་བ་ཧི་མ་ལ་ཡ། འོ་ད་བོད་ཡིག་ཆགས་ཐུབ་ཡོད་རེད་སྐད་གཅིག་གྱུར་ཡི་གེ་གཅིག་གྱུར་ཆགས་དགོས་ཡ་དེ་སྐད་དེ་ད། དང་པོ་ཨ་ནི་ཡི་གེ་བཟོ་བའི་སྐབས་སུ་སྐད་ལ་བརྟེན་ནས་བཟོ་དགོས་པ་རེད་དང་པོ་ཡི་གེ་དེ་སྐད་ལ་བརྟེན་ནས་བཟོ་བའི་སྐབས་སུ་ཀུན་སྤྱི་ལ་ཁྱབ་པའི་གི་སྐད་ཚང་མ་ནང་གི་ལེགས་ཆ་དེ་ཚོ་ལེན་ནས་ཡི་གེ་བཟོས་པ་སོང་ཙང་ང་ཚོ་གི་ད་ལྟ་བོད་ཡིག་དབྱངས་གསལ་སུམ་ཅུ་སོ་བཞི་དང་དེའི་གྲངས་སྤེལ་གི་ད་དག་ཡིག་དང་མངོན་བརྗོད་དང་སྡེབ་སྦྱོར་སུམ་ཅུ་པ་རྟགས་འཇུག་བཅས་ཡོད་རེད་བ་ད་དེ་ཚོ་ཚང་མ་འོ་བོད་དང་ཧི་མ་ལ་ཡའི་གི་མི་རིགས་ཚང་མའི་གི་སྐད་ཡིག་ཐོག་ལ། ཁྱབ་ཐུབ་ཀྱི་ཡོད་རེད་གང་ཡིན་ཟེར་ན། ད་ལྟ་ཨ་ནི་བོད་དང་ཧི་མ་ལ་ཡའི་མི་རིགས་ཀྱི་སྐད་ནང་ལ་ད་ཅིག་རིན་ཐང་ཆེ་ཤོས་ཕན་ཐོགས་ཤོས་དེ་ཚོ་ཚུར་སྙིང་པོ་རུ་བསྡུས་ནས་དེ་ནི་ཐོན་མི་སམ་བྷོ་ཊ་གི་བོད་ཡིག་བརྩམས་པ་ཡིན་པ་སོང་ཙང་ཨ་ནི་བོད་ཡིག་དེ་ག་དུས་ཡིན་ན་བོད་དང་ཧི་མ་ལ་ཡའི་གི་མི་རིགས་ཀྱི་སྐད་དང་ཨ་ནི་ཁ་མ་བྲལ་བ་དེ་ནི། སྐད་ནང་གི་ད་ཡི་གེ་དེ་ཆགས་དུས་ཡི་གེ་ཟེར་དུས་ད་སྐད་ཐམས་ཅད་ཀྱི་ནང་ནས་སྐྱོན་མེད་པ་ཕུན་སུམ་ཚོགས་ཤོས་ཅིག་ལ་ད་ཡི་གེ་ལབ་དགོས་ཀྱི་རེད་བ་ཡི་གེ་ལ་མར་འབྲི་རུང་བ་དེའི་ནང་ལ་ད་ཅིག་སྐད་ལྷག་དེ་འདྲས་མེད་པ། སྐྱོན་མེད་པ་ཕར་ཚུར་བཤད་པའི་སྐབས་སུ་ཚང་མ་ལ་གོ་ཐུབ་པ་ཅིག་འོ་དེ་འདྲའི་རྗེས་འཛིན་ཡོད་རེད་ད་ས་ཆ་གི་ཁྱབ་ཁོངས་བཤད་པ་ཡིན་ན་དེ་ཚོ་ལ་ཁྱབ་བསྡད་ཡོད་རེད།
བོད་པའི་སྐད་ཡིག་དང་ཡི་གེ་གཉིས་ཀྱི་བར་གྱི་ཁྱད་པར་དེ་ག་འདྲ་ཞིག་འདྲི་ཤེས་སྐྱོན་ཀུན་དང། དེ་ཤེས་ཡོན་གི་ཁྱབ་ཁོངས་བཤད་པ་ཡིན་ན་དེ་ཧ་ལས་པ་རྒྱ་ཆེན་པོ་རེད་ཤག་དེ་འདྲའི་ཆེད་དུ་ཡོང་ནས་ད་དེ་བོད་བརྒྱུད་ནང་བསྟན་གི། ཅིག་ད་ནང་པ་སངས་རྒྱས་པའི་གི་ཆོས་ད་ལེགས་སྦྱར་གི་ཆོས་བརྒྱུད་ད་བོད་གི་ནང་ཚུར་འབྱོར་བ་དང་པོ་ཨ་ནི་བོད་བརྒྱུད་ནང་བསྟན་ཟེར་གི་ཡོད་རེད་བོད་བརྒྱུད་ནང་བསྟན་གི་ད་ཁྱབ་ཁོངས་ད་དེ་རིང་ཁ་སང་བཤད་པ་ཡིན་ན་རྒྱ་ཆེན་པོ་རེད་དེ་འཛམ་བུ་གླིང་ཤར་ལྷོ་ནུབ་བྱང་ཚང་མར་ཁྱབ་བསྡད་ཡོད་རེད་འཛམ་གླིང་གི་ད་ཅིག་རྒྱལ་ཁབ་ཕལ་ཆེ་བ་གི་ནང་ལ་ཁྱབ་བསྡད་ཡོད་ད་དེ་ཁྱབ་སྟངས་ག་རེ་ཟེར་ན་དེང་སང་འཛམ་གླིང་སྤྱི་ལ་ཁྱབ་པའི་གི་ད་ད University ཟེར་ས་གོ་ལ་འདིའི་སྒང་གི་ཤེས་ཡོན་ཚང་མ་བསླབ་ས་གི་དེ་འདྲའི་གི་སློབ་གྲྭ་ཆེན་མོ་དེ་འདྲའི།

བོད་ཀྱི་ཆོས་ཀྱི་སྡེ་ཚན་གྱི་ནང་ད་བོན་པོ་གྱི་ཆོས་ལུགས་ཡོད་རེད་བ། དེ་བྱས་ཨ་ནི། ད་དེང་སང་དམིགས་བསལ་གྱི་ཨ་ནི་ཡང། གསལ་བྱེད་སུམ་ཅུ་དང་དབྱངས་བཞི་གྱི་ནང་ལ་དེ་ནི་ཡང་འཛམ་གླིང་ལ་ཐུན་མོང་མ་ཡིན་གྱི་རིག་གནས་ཅིག་ཡོད་རེད་དེ་ལ་བོད་རིག་པ་ཟེར། བཏགས་ཡོད་རེད་ཁོང་ཚོ་གིས་འོ་དེ་འདྲས་ཤེས་ཀྱི་ད། University མང་པོ་ཅིག་གི་ནང་ལ Tibetan Studies བོད་ཀྱི་རིག་གནས་སློབ་སྦྱོང་ཟེར་དེ་འདྲས་ཀྱི་སྡེ་ཚན། ཚང་མ་གསར་དུ་ཕྱེས་ཡོད་རེད་ད། མང་པོ་ཅིག་གི་ནང་ལ་ད་བོད་ཡིག་གི་སྡེ་ཚན་གསར་པ་སྒོ་ཕྱེས་ཡོད་རེད། ཨ་ནི་བོད་ཡིག་གི་སྡེ་ཚན་རང Tibetan Studies སྒོ་ཕྱེས་མེད་པ་ཡིན་ན་ཡང Buddhist Department དེ་འདྲས་སྒོ་ཕྱེས་འདུག་བ། ཨ་ནི་དེ་འདྲས་ཀྱི་ནང་ལ་ཡང་བོད་ཡིག་སློབ་གི་ཡོད་རེད་བོད་བརྒྱུད་ཀྱི་ནང་བསྟན་དང་འབྲེལ་བ་ཡོང་རྒྱུ་གི་འོ་ཆོས་བརྒྱུད་དེ་བསླབ་གི་ཡོད་རེད། ད་ལྟ་རྒྱ་གར་གྱི་ད་མཐོ་རིམ་སློབ་གྲྭ་ཆེན་མོ་དེ་འདྲས་ཀྱི་ནང་ལ་སློབ་དཔོན་ཆེན་མོ་ཟེར་གི་རེད་བ Professor འོ་དེ་འདྲས་ཐུག་གི་འདུག་ཁོང་ཚོ་གི་སློབ་ཕྲུག་ཚོ་ལ་མར་སློབ་སྦྱོང་སྤྲོད་ཡི་སྐབས་སུ། ད་ག་རང་གསུང་གནང་གི་འདུག་ནང་ཆོས་ཡག་པོ་ཅིག་སྦྱང་ཡག་ལ་ཨ་ནི Sanskrit སྦྱང་དགོས་རེད་རྒྱ་གར་གི་ཨ་ནི Pali སྐད་སྦྱང་དགོས་རེད་ཨ་ནི་བོད་སྐད་ཡག་པོ་སྦྱང་དགོས་རེད་བོད་ཡིག་ཡག་པོ་སྦྱང་དགོས་རེད་དེ་ནས་ཁྱོད་རང་ནང་ཆོས་ཡག་པོ་ཤེས་གི་རེད་དེ་འདྲས་བཤད་ནས་ཨ་ནི་སློབ་ཕྲུག་མང་པོ་ཅིག་གི་བོད་ཡིག་ལ་དོ་སྣང་གནང་གི་འདུག་རེད་བ་དེ་འདྲས་གི་ཤེས་ཡོན་གི་ཁྱབ་ཁོངས་བཤད་པ་ཡིན་ན་ཤེས་ཡོན་སློབ་གསོའི་གི་ཁྱབ་ཁོངས་ནང་ལ་འདི་བོད་བརྒྱུད་ནང་བསྟན་འདི་ཧ་ལས་པ་གི་འདི་ནང་ལ་རིགས་པའི་གཞུང་ལུགས་ཟབ་མོ་ཡོད་པ་སོང་ཙང་ཚན་རིག་གི་ཁྱབ་ཁོངས་ཡིན་ན་རེད། མཚན་ཉིད་རིག་པའི་ཁྱབ་ཁོངས་ཡིན་ན་རེད། སྐད་ཡིག་དང་རྩོམ་རིག་གི་ཁྱབ་ཁོངས་ཡིན་ན་རེད་དེ་ཚོ་ཚང་མའི་ནང་ལ་ད་བོད་བོད་ཀྱི་ཡི་གེ་དེ་ཚོ་སློབ་སྦྱོང་བྱེད་ཡག་དང་དེ་མེད་ཐབས་མེད་པ་ཆགས་བསྡད་དུས་དེ་ཁྱབ་ཁོངས་རྒྱ་ཆེན་པོ་ཆགས་བསྡད་ཡོད་རེད་ས་གནས་ཀྱི་ཁྱབ་ཁོངས་ལས་བོད་ཡིག་གི་ཤེས་ཡོན་གྱི་ཁྱབ་ཁོངས་ནང་ལ་རྒྱ་ཆེ་བ་ཞིག་ནས་ཆགས་ཡོད་རེད་ཟེར་ཞུ་ཡིན།
ད་ལ་དྭགས་གཙོས་པའི་ཧི་མ་ལ་ཡའི་རི་ཁུལ་གྱི་མངའ་སྡེ་ས་གནས་མང་པོ་ཅིག་གི་ནང་ལ་ཡང་དེང་སང་བོད་སྐད་ཡིག་ལ་དོ་སྣང་ཆེ་ལོས་ག་ག་ཙམ་ཅིག་བྱེད་ཀྱི་ཡོད་ན་ལྷག་པར་དུ་ང་རང་ཚོའི་ད་སློབ་གཉེར་ཁང་དེའི་ནང་ལ་ཡང་བོད་སྐད་ལ་ཡང་སྦྱང་བརྩོན་བྱས་ནས་དེའི་ཐོག་ནས་རྒྱ་གར་ནང་ལོགས་ལ་ཡང་ལས་རིགས་ག་འདྲའི་ག་འདྲའི་ཐོག་ལ་ཡང་འགྲོ་ཡས་ཀྱི་འབད་བརྩོན་བྱེད་ཀྱི་ན་སློབ་ཕྲུག་ཚོས། ལ་དྭགས་གཙོ་བོར་གྱུར་པའི་གི་ད་ཧི་མ་ལ་ཡའི་གི་ནང་ལ་སློབ་གཉེར་པ་དེ་ཚོས་སློབ་སྦྱོང་བྱེད་སྟངས་ག་འདྲའི་རེད་ཞུས་པ་ཡིན་ན་ད་དེ་ལན་དེ་ད་ས་གནས་ལ་གཞི་བཞག་ནས་རྒྱབ་དགོས་ཡ་གཅིག་རེད་ཧི་མ་ལ་ཡའི་གི་མངའ་ཁོངས་གི་ནང་ལ་ད་གཙོ་བོ་རྒྱ་གར་དང།

ད་ཡུལ་སྐད་གཞིར་བཟུང་ཞིང་ཁོ་རང་ཚོ་རྫོང་ཁག་གསར་བ་བཟོས་ཡོད་རེད་དེ། ཨ་ནི་རྫོང་ཁག་བཟོས་ནས་ད་གཞི་རིམ་སློབ་གྲྭ་ཁག་ཁོ་རང་ཚོ་སློབ་གྲྭ་ནང་ལ་རྫོང་ཁག་དེ་བསླབ་གི་ཡོད་པ་འདྲ། ཡིན་ན་ཡང་ད་དེ་དབྱངས་བཞི་དང་གསལ་བྱེད་སུམ་ཅུ། རི་མོ་དང་གཟུགས་གཅིག་པ་ཞིག་ནས་ཆགས། གཙོ་བོ་དེ་ད་དགོན་སྡེ་ཁག་དེ་ཚོའི་ནང་ལ་ཆོས་སྐད་ལ་བཏགས་ནས་བོད་བརྒྱུད་ནང་བསྟན་གྱི་སྐད་ཡིག་སུམ་རྟགས་དག་གསུམ་ཡིན་ན་འདྲ། སྡེབ་སྦྱོར་སྙན་ངག་གི་གཞུང་ལུགས་ཡིན་ན་འདྲ། རིག་གནས་བཅུ་དང། ལྷག་པར་དུ་ཨ་ནི་ཀྱེ། བོད་ཀྱི་ཐེག་པ་ཆེན་པོ་གི་ཆོས་རྒྱུད་ཆ་ཚང་ཅིག་ད་སློབ་སྦྱོང་བྱེད་ཀྱི་ཡོད་རེད་དེ་ཚོ་ཡིན་པ་ཡིན་ན་སློབ་སྦྱོང་དེ་ད་དགོན་པ་ཚང་མར་བྱེད་ཀྱི་ཡོད་རེད་བ། དེའི་སློབ་སྦྱོང་བྱེད་སྟངས་དེ་ད་ཆོས་རྒྱུད་ཀྱི་ངོ་བོའི་ཐོག་ནས་ཆོས་ལུགས་ཀྱི་ངོ་བོའི་ཐོག་ནས་ད་སློབ་སྦྱོང་ཅིག་བྱེད་ཀྱི་འདུག་ད་བལ་པོ་གི་ནང་ལ་རྒྱ་ཆེན་པོ་རེད། དོལ་པོ་དང་ཁུ་ནུ་དང་སྙེ་ཤང་དང་རྟ་མང་དང་ཤར་པ་དང་ཙུམ་ཟེར་ད་དེ་རིགས་ཞིག་ཅིག་ད་ས་གནས་མང་པོ་འདུག་བ།

བོད་ཡིག་དེ་ཚོ་ཞོ་ཡག་པོ་སྦྱང་ཡག་འགོ་ཚུགས་སོང། དེ་བྱས་རྗེས་ཨ་ནི། བོད་ཡིག་སློབ་སྦྱོང་བྱེད་མཁན་དང་བོད་ཡིག་གི་ཐོག་ནས་དགོན་སྡེ་ཁག་གི་ལག་ཁྱེར་སྤྲད་པ་དེ་ཚོ་གཞུང་གིས་ངོས་ལེན་ཡོད་པ་ཆགས་སོང། དེ་བྱེད་དུས་ཨ་ནི། དེ་འབྲེལ་གྱི་ཆ་ནས། ད་གཞི་རིམ་སློབ་གྲྭ་ཁག་ཚང་མ་ནང་ལ། སུ་གི་མི་རིགས་ཡོད་ས་གི་ནང་ལ་སོ་སོའི་གི་ཕ་མེས་ཀྱི་སྐད་ཡིག་གཞི་བཞག་ཐོག་ནས་ད་སློབ་སྦྱོང་བྱེད་མཁན། མང་པོ་ཅིག་འདུག་ཨ་ནི་སློབ་གྲྭ་ཚུགས་དེ་འདྲས་ཡང་མང་པོ་བྱུང་སོང། ད་རྒྱ་གར་གི་ནང་ལ་ཨ་ནི་གཞི་རིམ་སློབ་གྲྭ་མོན་ལ་ཆ་བཞག་པ་ཡིན་ན་འཛིན་གྲྭ་བཅུ་པ་བར་དུ་ད་བོད་ཡིག་སློབ་ཚན་བཞག་ཡོད་རེད་དེ་གཙོ་བོ་དེ་སྐྱབས་རྗེ་མཚོ་སྣ་རིན་པོ་ཆེ་གི་དབུ་ཁྲིད་ནས་བཞག་པ་རེད་ཨ་ནི་དེ་དང་མཉམ་དུ་ད་ཕྱག་ལས་གནང་མཁན་དགེ་བཤེས་མང་པོ་ཅིག་ཡོད་རེད་དགེ་བཤེས་རྒན་བློ་བཟང་ཤེས་རབ་ད་སེ་ར་བྱེས་བྲ་ཏི་ཁམས་ཚན་གི་རྒན་དང་ཨ་ནི་རྒན་ཐུབ་བསྟན་ཀུན་འཕེལ་ཟེར་འབྲས་སྤུངས་བློ་གསར་གླིང་ད་ཁོང་རྣམ་པ་དེ་དུས་མང་པོ་གིས་ད་སྐྱབས་རྗེ་མཚོ་སྣ་རིན་པོ་ཆེ་གིས་དགོངས་པ་གཞིར་བཟུང་བྱས་ནས་ཕྱག་ལས་མང་པོ་གནང་ཡོད་རེད། ཁོང་ཚོ་གི་སྐབས་ལ་ཡར་ད་འཛིན་གྲྭ་བཅུ་པ་བར་དུ་བོད་ཡིག་དེ་ནས་བཞག་ཡོད་རེད། མོན་ཆོས་རིག་ལྷན་ཁང་གི་མངའ་ཁོངས་ལ་ཨ་ནི་བོད་ཡིག་གི་ཀློག་དེབ་གསར་བ་རྩོམ་ཡག་དང་ཨ་ནི་དེ་འདྲས་བཞག་ཡོད་རེད་ད་དགེ་རྒན་ཚོས་བོད་ཡིག་རྒན་ལགས་ཚོས་ཡག་པོ་བཞག་ཐོབ་མ་ཐོབ་གནས་ཚུལ་ད་ལྟའི་ནས་མ་གཏོགས་ཕ་གིས་གཞི་རིམ་སློབ་གྲྭ་འཛིན་གྲྭ་བཅུ་པ་བར་དུ་ཕལ་ཆེར། དེ་འདྲའི་གི་སློབ་དེབ་བཟོ་ཡག་དང་ད་ལྟའི་སྒྲུབ་བྱེད་དེ་ཆ་མཚུངས་ཀྱིས་བླངས་ཡོད་རེད། ལ་དྭགས་ཀྱི་ནང་ལ་སྔོན་མ་ནས་བོད་ཡིག་བཞག་བཞག། ད་ལྟ་གཙོ་བོ་སྐྱབས་རྗེ་བྷ་ཀུ་ལ་རིན་པོ་ཆེས་དབུ་ཁྲིད་པ་དང་ཨ་ནེ། བོད་ཡིག་གི་ཐོག་ལ་དེ་ཤུགས་རྒྱག་མཁན་མང་པོ་ཡོད་རེད། ལྷག་པར་དུ་ད་ལ་དྭགས་ཀྱི་ནང་ལ། རྒན་འཇམ་དབྱངས་རྒྱལ་མཚན། ཁོང་གི་སྐབས་ལ་ད་བོད་ཡིག་གི་ཀློག་དེབ་མང་པོ་བསྒྲིགས་བཞག་འཛིན་གྲྭ་པ་བཅས། བཅུ་པ་བར་དུ་ད་བོད་ཡིག་གི་ཀློག་དེབ་ཡོད་རེད་གཞི་རིམ་སློབ་གྲྭ་ནང་ལ་བོད་ཡིག་བསླབ་ཡག་དེ་འདྲས་བཟོས་ནས་ཨ་ནེ་ཀློག་དེབ་བསྒྲིགས་ཁོང་གིས་སྐུ་ལས་དཔེ་མང་པོ་བསྐྱོན་ཡོད་རེད། ཁོང་གིས་དེ་འདྲའི་གི་དཀའ་ལས་བརྒྱབ་པར་བརྟེན་ནས་ལ་དྭགས་ནང་ལ་ད་གཞི་རིམ་སློབ་གྲྭ་གི་ནང་ལ་བོད་ཡིག་དེ་འདྲ་སློབ་སྦྱོང་བྱེད་ཡག་གི་འཁོར་ཡུག་དེ་འདྲ་བསྐྲུན་བཞག་ཁུ་ནུར་གྱི་ནང་ལ་བོད་ཡིག་མཁས་པ་མང་པོ་ཡོད་ད་སློབ་གྲྭ་ཁག་ནང་ལ་ཨ་ནེ་དེ་འདྲའི་བོད་ཡིག་སློབ་ས་ཡོད་པ་དང་མེད་པ་གཉིས་འགྲོ་བཅས་ཡོད་པ་འདྲ། ཡིན་ན་ཡང་མི་རབས་གསར་པ་གི་ནང་ལོགས་ལ་ཡང་བོད་ཡིག་དོ་སྣང་ཤུགས་ཆེན་པོ་སྤྲོད་མཁན་མང་པོ་ཡོད་རེད་ད་ཝ་ར་ཎ་སི་ཐོན་མཁན་དེ་འདྲས་ཀྱིས་ཡང་བོད་ཡིག་ཀློག་དེབ་དེ་འདྲས་བྲིས་ཀྱང་འགྲོ་འདུག་ཨ་ནི་སྤྱིར་བཏང་གི་ཁུ་ནོར་གྱི་ནང་ལ་བོད་བརྒྱུད་ནང་བསྟན་གྱི་ཐོག་ལ་མཁས་པ་མང་པོ་ད་ཝ་ར་ཎ་སི་འདྲ་བོ་ཡིན་ན་རྒན་དབང་ཕྱུག་རྡོ་རྗེ་ནེ་གི་ལ་སོགས་པ་ཁོང་ཚོ་གི་ལམ་སྟོན་དང་བཀོད་ཁྱབ་ཀྱི་འོག་ལ་ཡང་བོད་ཡིག་སློབ་སྦྱོང་བྱེད་མཁན་དང་དེ་ནས་ལམ་སྟོན་ཚགས་ཚུད་པོ་འགྲོ་གི་ཡོད་རེད་གང་ལྟར་ཧི་མ་ལ་ཡ་གི་མངའ་ཁོངས་ཀྱི་ནང་ལ་ད་མཐོ་རིམ་སློབ་གྲྭ་ཁ་ཅིག་བཙུགས་ཡོད་རེད་ད་སི་ཀིམ་ཕྱོགས་སྒང་ཏོག་ལ་མཐོ་རིམ་སློབ་གྲྭ་བོད་ཡིག་གི་སྡེ་ཚན་ཡོད་པའི་སློབ་གྲྭ་བཙུགས་ཤག་དེ་དག་དགེ་རྒན་ག་འདྲས་བཞག་ཡོད་མེད་ཧ་གོ་མ་སོང། ལ་དྭགས་དང། མོན་ལ་དེ་ནས་བོད་ཡིག་གི་འབྲེལ་བ་ཡོད་པའི་གི་ད་ནང་པ་གི་ཨ་ནི་མཐོ་རིམ་སློབ་གྲྭ་གཉིས་བཙུགས་ཡོད་རེད་དེ་གཉིས་ཀ་གི་ནང་ལ་དགེ་རྒན་དེ་ཚོས་ཡག་པོ་བསླབ་ཐུབ་ན། ཆ་རྐྱེན་ཡག་པོ་ཅིག་སྤྲོད་ཐུབ་ཡོད་རེད་ཟེར་མི་རབས་གོང་མ་དེ་ཚོ་གི་རེ་བ་མཐོ་རིམ་སློབ་གྲྭ་བཙུགས་ད་སློབ་ཚན་བསླབ་ས་ཡོད་མགྱོགས་གི་འཁོར་ཡུག་བཙུགས་ཡོད་རེད་སློབ་ཕྲུག་ཚོས་ཧ་ལས་པ་ཡག་པོ་སྦྱང་གི་འདུག་བོད་ཡིག་ནང་ལ་ཡོད་པའི་གི་རིག་གནས་བཅུ་ཚང་མ་བསླབ་ཀྱི་ཡོད་རེད་བྷོ་ཊི་ཟེར་མིང་གསར་པ་གཅིག་བཏགས་ཡོད་རེད་དེ་ཡིན་ན་ཡང་ཁྱད་པར་གང་ཡང་མེད་པའི་ཐོག་ནས་སྤུས་དག་པོ་བསླབ་ཀྱི་ཡོད་རེད་ཞུ་ཡག་ཡིན་ཨ་ནི་སློབ་ཕྲུག་ཚོས་ཡག་པོ་སྦྱང་གི་ཡོད་རེད།
སྤྱིར་བཏང་ད་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དུས་རྟག་ཏུ་བཀའ་གནང་བ་ནང་བཞིན་སངས་རྒྱས་བཅོམ་ལྡན་འདས་ཀྱི་ནང་ཆོས་ཐོག་ལ་ཡང་སློབ་སྦྱོང་གཏིང་ཟབ་པོ་གནང་གི་ཡིན་ན་བོད་ཡིག་གི་ཐོག་ལ་ཆ་ཚང་ཡོད་རེད་ཅེས་གསུངས་པ་ནང་བཞིན་ནང་ཆོས་འགྲེལ་བཤད་བརྒྱབ་ཐུབ་པའི་སྐད་ཡིག་གཙོ་གནད་ཆེ་ཤོས་དེ་ད་དེང་སང་བོད་ཡིག་བོད་སྐད་དེ་ཆགས་ཀྱི་ཡོད་དུས་དེའི་ཐོག་ལ་ཡང་ད་ལྟའི་དུས་སྐབས་དེ་ལ་ཡང། སློབ་གཉེར་དང་ཞིབ་འཇུག་གནང་མཁན་རྒྱ་ཆེ་ཆུང་ག་ཚོད་ཡོད་མེད་སྐོར་ལ Acharya སོག་ཤོད་བཀྲ་ཤིས་རྒྱལ་པོ་ལགས་ལ་གནད་འདྲི་ཞུས་པའི་ལེ་ཚན་བདུན་རྗེས་མ་མུ་མཐུད་སྙན་སྒྲོན་ཞུ་གི་ཡིན་པས་རྣམ་པ་ཚོས་གསན་ཡག་མ་བསྙེལ་བ་གནང་རོགས་གནང་ལེ་ཚན་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་རིག་ལྡན་སྒྲོལ་མ་ཡིན།
འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་ནས་གསན་བཞུགས་རོགས་གནང་ཧོར་གཙང་འཇིགས་མེད་ལགས་ཀྱིས་ཕྱོགས་སྒྲིག་ཞུས་པའི ༧གོང་ས་ཏཱ་ལའི་བླ་མ་མཆོག་གི་ལམ་སྟོན་ཞེས་པའི་ལེ་ཚན་འདི་སྙན་སྒྲོན་ཞུ་གནང་གི་རེད།

ལེགས་སྦྱར་གྱི་སྐད་ཡིག་ཏུ་བཞུགས་པ་དེ་དག་སངས་རྒྱས་ཀྱི་གསུང་མིན་པར་མགོན་པོ་ཀླུ་སྒྲུབ་ནས་བཟུང་སྟེ་ཕྱིས་དང་ཕྱིས་ཀྱི་མཁས་པ་མང་པོ་ཞིག་གིས་ནང་བསྟན་ཡར་རྒྱས་སུ་བཏང་བའི་རྣམ་པ་ཞིག་ཡིན་པར་བཤད་ཀྱི་ཡོད་པ་དེ་ལ་བསམ་ཞིབ་ཅུང་ཟད་ཞིག་བགྱིས་པའི་དབང་དུ་བཏང་ན། ནང་པ་སངས་རྒྱས་པའི་བསྟན་པའི་རྗེས་སུ་འཇུག་མཁན་ཞིག་ཡིན་ཕྱིན། བསྟན་པའི་བདག་པོ་སྟོན་པ་བཅོམ་ལྡན་འདས་དེ་ཉིད་ལ། ཐམས་ཅད་མཁྱེན་པ་ཞེས་འབོད་ཀྱི་ཡོད་ཅིང། གང་ཉིད་ལ་སྐྱོན་ཀུན་ཟད་དང། ཡོན་ཏན་ཀུན་དང་ལྡན་པ་ཞིག་ལ་ངོས་འཛིན་ཞུ་བཞིན་ཡོད་པའི་སྟབས་ཀྱིས། ལྟ་གྲུབ་གཉིས་ཐད་ནས་ཟབ་བརླིང་ལྡན་ཞིང། རླབས་དང་ས་ཆོད་ཆེ་ཤོས་ཡིན་པའི་ཐེག་པ་ཆེན་པོ་དེ་ཉིད། ཀླུ་སྒྲུབ་སོགས་ཕྱིས་ཀྱི་མཁས་པས་གསར་གཏོད་བྱས་པ་ཡིན་ན། མགོན་པོ་ཀླུ་སྒྲུབ་ནས་བཟུང་སྟེ་ད་ལྟའི་བར་གྱི་མཁས་པ་ཕྱི་མ་དེ་དག་སངས་རྒྱས་ལས་ཀྱང་མཁས་པ་ཡིན་པར་ཁས་ལེན་བྱ་དགོས་པ་ཆགས་ཀྱི་ཡོད་པ་སྟེ། གལ་སྲིད་སྟོན་པ་སངས་རྒྱས་ཀྱིས་ཐེག་དམན་གྱི་ཆོས་སྐོར་ཙམ་གསུངས་ཤིང་ཀླུ་སྒྲུབ་སོགས་ཕྱིས་ཀྱི་མཁས་པ་ཚོས་ཐེག་པ་ཆེན་པོའི་ལྟ་གྲུབ་རླབས་ཆེན་དེ་དག་གསར་བཟོ་བྱས་པ་ཡིན་ན། ཕྱི་མ་རྣམས

བྱ་བཞག་བྱས། མི་ཕལ་པ་ཅིག་གིས་ད་ཅིག། ཐུགས་རྒྱུད་བཟང་པོ་རུ་ཞིག་དང་དེའི་ཚེ་དེའི་དུས་ཀྱི་ད་ཅིག་རྣམ་དཔྱོད་ཅན་དེ་ག་ཞིག་ལ་ཡང་ད་ངོས་འཛིན་བྱས་བྱས་ཕེ་བཤད་ཡོང་གི་ཡོད་རེད། ད་དེ་ཡིན་པ་ཡིན་ན་ནི་གྲངས་མེད་གསུམ་ཟེར་དེ་དེ་ད་གི་ཆོས་སྐད་རེད་མ་གཏོགས་ད་དེ་གིར་གི་ད་ཁས་བླངས་ཁས་བླངས་ནི་རྙོག་དྲ་རུ་བ་ད་ཁས་བླངས་མར་བ་ད། བྱས་ཙང་ཀ། ད་དེ་རྙོག་དྲ་ཚ་བོ་ཞག་རེད་བྱ། ལྟ་ངན་ལ། ཀླུ་སྒྲུབ་ཡབ་སྲས། དེ་ཚོའི་གྲས་དེ། ད་ཧ་ལས་པའི་མཁས་པ་རེད། མི་གླེན་རྟགས་ཚ་བོ་དེ་འདྲའི་ཕལ་ཆེར་མ་རེད། བཅོམ་ལྡན་འདས་ཀྱི་བཀའ་ལ་ཡང་འཐད་དམ་མི་འཐད། དཔྱད་པ་གནང་མཁན་གཅིག་ཡིན་པ་ཡིན་དུས་རྩ་ནས་ཞེ་བོ་གཅིག་གི་ད་ཀླད་པ། ག་སོག་རེད་བོད་སྐད། སྤྱང་པོ་ཞུ་བྱེད་པའི་ཐག་ཆོད་རེད། ད་ག་ནང་བཞིན་གྱི་སངས་རྒྱས་ཀྱིས་གསུངས་པ་རེད་ཟེར་ནས། སངས་རྒྱས་ཀྱིས་གསུངས་པ་ཡིན་པ་རྒྱུ་མཚན་དུ་བྱས་ཏེ། ཞལ་བཞེས་གནང་མཁན་ཅིག་མེད་པ་ཆགས། བཀའ་ལ་དྲང་ངེས་ཕྱེ་འདུག་ཟེར་ནས། བཀའ་ལ་ཡང་སྒྲ་ཇི་བཞིན་པ་ཡིན་མིན་དབྱེ་བ་ཕྱེ་ཡི་འདུག་ཟེར་ནས། རྣམ་དཔྱོད་ཕུལ་དུ་ཕྱིན་པ་རེད། ཨ་ནི་དབུ་མ་རྩ་བ་ཤེས་རབ། རྩོམ་སྟངས་འདི། ངས་ངོ་ཤེས་པའི་རྒྱ་གར་མཁས་པ་དེ་འདྲ་ཡོད། ཧ་ལས་འདུག་ཨ། རྩ་བ་ཤེས་རབ་ཀྱི་ལེགས་སྦྱར་གྱི་ཚིག་འདི་ཧ་ལས་པ་ཞིག་རེད་ཟེར་ནས་ཞེ་པོ་བསྔགས་བརྗོད་བྱེད་ཀྱི་ཡོད། བྱས་ཙང་ཀ། མཁས་པ་ཕུལ་དུ་ཕྱིན་པ་ཡིན་པའི་རྟགས་རེད། རྣམ་དཔྱོད་ཕུལ་དུ་ཕྱིན་པ་ཡིན་པའི་རྟགས་རེད། ཨ་ནི། དེའི་ཚེ་དེའི་དུས་ཀྱི་རྒྱ་གར་གྱི་ལོ་རྒྱུས། དེང་སང་བཅོམ་ལྡན་འདས་མྱ་ངན་ལས་འདས་ནས་ལོ་ཉིས་སྟོང་ལྔ་བརྒྱ།

གཉིས་ནི་བཅོམ་ལྡན་འདས་མྱ་ངན་ལས་འདས་ནས་ལོ་བཞི་བརྒྱ་ལྔ་བརྒྱ་མ་གཏོགས་ཕྱིན་ཡོད་མ་རེད་ད། གསོལ་བ་ཅི་རེད། ཁོ་རང་གིས་མི་ཐོག་རབས་བརྩིས་པ་ཡིན་ན་ད་ང་ཚོའི་སྤོ་ལགས་ད་སྤོ་ལགས་ད་སྤོ་ལགས་ཟེར་ང་ཚོའི་པཱ་ལགས་ད་སྤོ་ལགས་ད་ཟེར་ནི་ང་ཚོའི་དགེ་རྒན་ད་དགེ་རྒན་དགེ་རྒན་ཟེར་ནི་གསུང་ཡ་ཕལ་ཆེར་ཡོད་རེད། སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཕྱོགས་གཞན་ཞིག་ནས་བལྟས་ན་མགོན་པོ་ཀླུ་སྒྲུབ་སོགས་ནཱ་ལེནྟྲའི་མཁས་གྲུབ་དེ་དག་ནི་རྣམ་དཔྱོད་མཆོག་ཏུ་གྱུར་བ་ཤ་སྟག་ཡིན་པས་རྒྱུ་མཚན་མེད་པར་རྫུན་དང་ཧམ་པ་སོགས་ཕལ་བའི་བྱ་སྤྱོད་དང་དུ་ལེན་མཁན་ཞིག་ཡིན་མི་སྲིད་པའི་ཚུལ་ནི། ཐ་ན་སྟོན་པ་བཅོམ་ལྡན་འདས་ཀྱི་གསུང་ཡིན་པ་ཙམ་རྒྱུ་མཚན་དུ་བྱས་ཏེ་བརྟག་དཔྱད་མེད་པར་མིག་བཙུམ་ཐད་གཤར་གྱིས་དང་དུ་བླངས་མཁན་ཤ་སྟག་ཀྱང་མིན་པ་ནི་རྒྱལ་བའི་བཀའ་ལ་དྲང་ངེས་ཀྱི་རྣམ་གཞག་མཛད་པས་ཤེས་ཤིང། ད་དུང་དེ་བས་ཀྱང་གལ་ཆེ་བ་ཞིག་ནི། ནང་པའི་ཆོས་འབྱུང་ལོ་རྒྱུས་སྤྱི་ཡོངས་ཀྱི་བཤད་ཚུལ་ལ་གཞིགས་ན། མགོན་པོ་ཀླུ་སྒྲུབ་འཇིག་རྟེན་དུ་བྱོན་དུས་ནི། སངས་རྒྱས་བཅོམ་ལྡན་འདས་མྱ་ངན་ལས་འདས་ནས་ལོ་ངོ་བཞི་བརྒྱ་ཡས་མས་ཀྱི་སྐབས་ལ་འཁེལ་གྱི་ཡོད་པ་དང། ད་ལྟའི་ལོ་རྒྱུས་མཁས་པ་ཡིན་གསུང་མཁན་ཚོས། ལོ་ངོ་སྟོང་ཕྲག་གཉིས་དང་ལྔ་བརྒྱ་ལྷག་གི་ཡར་སྔོན་ལ་བསྐྱར་ཞིབ་བྱས་པ་དང་བསྡུར་ན། མགོན་པོ་ཀླུ་སྒྲུབ་བྱོན་དུས་དེ་ལྟོས་འཇོག་གི་བར་ཐག་ཉེ་བོ་ཡིན་པ་དང་ལྷག་པར་དུ། མགོན་པོ་ཀླུ་སྒྲུབ་ཀྱང་རྒྱ་གར་གྱི་མི་ཡིན་པས་ཡུལ་དེ་བའི་སྤྱི་ཚོགས་དང་ཆོས་རིག་ལོ་རྒྱུས་ལ་མྱོང་གོམས་ཟབ་པ་སོགས་རྒྱུ་མཚན་དེ་དག་གི་ཐོག་ནས་བལྟས་ཀྱང། མགོན་པོ་ཀླུ་སྒྲུབ་དེ་ཉིད་ད་ལྟའི་ང་ཚོའི་མི་རབས་འདི་དང་བསྡུར་ན་སྟོན་པ་བཅོམ་ལྡན་འདས་ཀྱི་སྐོར་ལ་རྒྱུས་མངའ་ཆེན་པོ་ཡོད་པ་རྒྱུན་ཤེས་ཀྱི་ལམ་ནས་ཤེས་རྟོགས་བྱ་ཐུབ་པ་ཞིག་ཡིན། ད་དུང་དབུ་མ་རིགས་ཚོགས་དྲུག་ལ་སོགས་པ་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཐེག་པ་ཆེན་པོའི་ལྟ་སྤྱོད་སྟོན་པའི་བསྟན་བཅོས་དེ་དག་སངས་རྒྱས་ཀྱི་དགོངས་དོན་མིན་པར་རང་བཟོ་ཡིན་པ་ཡིན་ན་དབུ་མ་རྩ་བ་ཤེས་རབ་ཀྱི་ནང་དུ་སངས་རྒྱས་ཀྱི་གསུང་དྲངས་པར་མཛད་ཡོད་པ་དང། དེ་ནས་ཀླུ་སྒྲུབ་ཀྱིས་མཛད་པའི་མདོ་ཀུན་ལས་བཏུས་པ་ཞེས་པའི་ནང་དུ་སྟོན་པ་བཅོམ་ལྡན་འདས་ཀྱི་མདོ་མང་པོ་དྲངས་ཡོད་པ་དེ་ང་ཚོར་བསྟན་པ་ནི། ལུང་དེ་དག་སངས་རྒྱས་ཀྱི་བཀའ་ཡིན་པར་ངོས་འཛིན་གནང་བ་དང། དེ་ཙམ་དུ་མ་ཟད་བཀའ་ཚད་མར་བཟུང་སྟེ་ཁོང་རང་ཉིད་ཀྱིས་རྩོམ་བཞིན་པའི་བསྟན་བཅོས་ཀྱི་ཁུངས་གཏུག་ས་གནང་གི་ཡོད་པ་དེ་ཡིན། གཞན་ཡང་མགོན་པོ་ཀླུ་སྒྲུབ་ཀྱི་སློབ་མ་ཧ་ཅང་གལ་ཆེན་ཏེ། སློབ་དཔོན་ཨཱརྱ་དེ་ཝ་ལྟ་བུ་ལ་ཆ་བཞག་ཀྱང། ཕྱི་ནང་གི་གྲུབ་མཐའ་ཆ་ཚང་ལ་མཁྱེན་པ་རྒྱས་པའི་མཁས་པ་ཆེན་པོ་ཞིག་ཡིན་ལ། སློབ་དཔོན་སངས་རྒྱས་བསྐྱངས་དང། ལེགས་ལྡན་འབྱེད། དཔལ་ལྡན་ཟླ་བ་གྲགས་པ་སོགས་མཁས་མཆོག་བསམ་གྱིས་མི་ཁྱབ་པ་དེ་དག་གིས་ཀྱང། ཐེག་པ་ཆེན་པོའི་གཞུང་ལུགས་དེ་དག་ཁུངས་གཏུགས་ས་མཐར་ཐུག་གནང་གི་ཡོད་པའི་སྟེང་ནས། ཁོང་རྣམས་ཀྱིས་ཀྱང། ཐེག་པ་ཆེན་པོ་སངས་རྒྱས་ཀྱི་བཀའ་ཡིན་པར་བཞེད་པ་དེ་རྗེས་སུ་དཔོག་ཐུབ་པ་བཅས། རྟགས་དང་རྒྱུ་མཚན་མང་དག་གི་ལམ་ནས་ངེས་ཤེས་རྙེད་ཐུབ་ཙང། རྒྱུ་མཚན་རི་འདྲ་བ་དེ་དག་ལོགས་སུ་བཞག་ནས་མི་རེ་ཟུང་གི་གསར་བཤད་ཀྱིས་བཟི་མི་འགྲོ་བར་དཔྱད་པ་གཏོང་དགོས་པར་སྐུལ་བ་དེ་སྐབས་འདིར་ང་ཚོར་ལམ་སྟོན་གནང་བའི་དོན་གྱི་གནད་ཆགས་ཀྱི་ཡོད་པ་དེ་ཡིན།
ད་དེ་འདྲ་ཡིན་དུས་ཙང་ནས་ད། དུས་ཚོད་བཅོམ་ལྡན་འདས་མྱ་ངན་ལས་འདས་ཚར་ད་འདས་ནས་ལོ་བཞི་བརྒྱ་ལྔ་བརྒྱ་ཕྱིན་པའི་མཚམས་ལ་ཕེབས་དེ་འདྲ་ཅིག། མི་ཁོ་རང་མཁས་པ་ཕུལ་དུ་ཕྱིན་པ་ཅིག། ཨེ་ནི། ཡང་མཁས་པ་ཡིན་ནི། སྐྱག་རྫུན་རྟོག་ཚོགས་སུ་མི་ཞིག་ནི་ཡང་གནས་ཚུལ་ཁ་ཁར་བ། དེ་བཅོམ་ལྡན་འདས། ཅི་ནུས་ས། མགོན་པོ་ཀླུ་སྒྲུབ་དགེ་སློང་རེད། སྐྱག་རྫུན་ཚང་གསུང་མ་གདའ། བྱེད་དུས་ཙང་ནས། མགོན་པོ་ཀླུ་སྒྲུབ། དགེ་སློང། འདུལ་བ་འཛིན་པ། ཨེ་ནི། མཁས་པ་ཕུལ་དུ་ཕྱིན་པ། བཅོམ་ལྡན་འདས་མྱ་ངན་ལས་འདས་ནས་ལོ་བཞི་བརྒྱ་ལྔ་བརྒྱ་བྱུང་ནས་ད་དུས་ཚོད་ཐག་ལྟོས་ས་ལྟོས་ཆོག་གི་དུས་ཚོད་ཐག་ཉེ་བོ་ཡིན་དེ་འདྲ་གཅིག་གིས་ད་བཅོམ་ལྡན་འདས་ཀྱི་ལོ་རྒྱུས་གསུངས་བྱས་པ་དེ་ད་ཁོང་གི་མགོ་མ་ཚོས་པར་ལབ་ཡག་ད་ཁོང་རྨོངས་དད་ཆེ་དྲགས་པར་ལབ་ཐུབ་ཡག་ཕལ་ཆེར་ཁག་པོ་རེད་ད་ད་ཁོང་གིས་ཨེ་ནི་རྩ་བ་ཤེས་རབ་བཅོམ་ལྡན་འདས་ཀྱི་ད་རྩ་བ་ཤེས་རབ་ནང་ལོགས་ལ་བཅོམ་ལྡན་འདས་ཀྱི་མདོ་ཡི་ཁུངས་ཀྱི་འདི་དྲངས་ལུང་དྲངས་ཤོག་རེད་ལ་ཨེ་ནི་ལྷག་པར་ཨེ་ནི་མདོ་ཀུན་ལས་བཏུས་པ།

བཀའ་སློབ་ལམ་སྟོན་བྱེད་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན། གཤམ་ལ་བྱམས་པ་ཕུན་ཚོགས་ལགས་ཀྱིས་ཕྱོགས་བསྒྲིགས་ཞུས་པའི་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་འདི་གསན་གནང་གི་རེད།
གསན་མཁན་རྣམ་པ་ཚོ། ད་ལྟ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་རྒྱུ་དེའི་ནང། རྣམ་གྲྭ་ཐུབ་བསྟན་ཡར་འཕེལ་ལགས་ཀྱིས་རྩོམ་སྒྲིག་གནང་བའི་ཁ་བྱང་དུ། ལྷ་སའི་དངོས་བྱུང་བདེན་དཔང་ཞེས་པའི་རྩོམ་དེབ་ཀྱི་ལེ་ཚན་གོང་མའི་གཞུག་མཚམས། ང་གསུམ། རིས་མེད་རི་ཁྲོད་ཁག་བཅུ་དགུ་ཡི་ལོ་རྒྱུས་སྙིང་བསྡུས་ཞེས་པའི་ནང་དོན་གྱི་གཞུག་མཚམས་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་གི་ཡིན། དགོན་པ་གསར་རྩེ་རི་ཁྲོད་ལྷ་ས་གྲོང་ཁྱེར་གྱི་བྱང་ངོས་བྲག་རི་ཁུག་དང་འབྲས་སྤུངས་གཉིས་ཀྱི་བར་དགོན་པ་གསར་རྩེ་དང། དགོན་པ་གསར་ཤོད་གཉིས་ཡོད། དགོན་གསར་ཤོད་རི་ཁྲོད་ནས་སྐར་མ་བཅོ་ལྔ་ཙམ་འཛེགས་ན་སེ་ར་བྱ་བྲལ་ཁང་ཚན་གྱི་ཁོངས་དགོན་གསར་རྩེའི་རི་ཁྲོད་དེ་ཆགས་ཤིང་དགོན་པ་གསར་རྩེ་བཀྲ་ཤིས་ཐེག་ཆེན་གླིང་ཐོག་མར་ཕྱག་བཏབ་མཁན་ནི་དགོན་གསར་རིན་པོ་ཆེའི་སྐུ་འཕྲེང་དང་པོ་སེར་བྱེས་བྱ་བྲལ་ཁང་ཚན་གྱི་དགེ་བཤེས་བློ་བཟང་སྙན་གྲགས་ལགས་ཞུ་བས་ཕྱག་བཏབ་དགུང་ལོ་ཆུང་དུས་དབུས་སུ་ཕེབས་ནས་སེར་བྱེས་གྲྭ་ཚང་དུ་སློབ་གཉེར་གནང་སྟེ་དགེ་བཤེས་ཐོན་ནས་བླ་མ་དུ་མའི་དྲུང་ནས་མདོ་སྔགས་ཀྱི་གཞུང་ལ་གསན་ཐོག་སེ་ར་རྩེ་དང་ཀེའུ་ཚང། ར་ཁ་བྲག་མཁར་རྡོ་སོགས་ཉེ་འཁོར་གྱི་རི་ཁྲོད་མང་པོར་སྒྲུབ་པ་མཛད། བྲག་རི་ངག་དབང་དོན་གྲུབ་སྐུ་གཤེགས་ཁར་དམ་པ་དེའི་སྐུ་ཚབ་ཏུ་བསྐོ་བཞག་གནང་བ་ལྟར་དགོན་གསར་བཀྲ་ཤིས་ཐེག་ཆེན་གླིང་དུ་སྐུ་ཚེ་ཐ་མའི་བར་རྒྱུན་བཞུགས་གནང། ཕྱི་ལོ་ཆིག་སྟོང་བདུན་བརྒྱ་བརྒྱད་ཅུ་ལོར་སྐུ་གཤེགས། རི་ཁྲོད་འདི་ཡང་རྒྱལ་ཕུང་དམངས་གནོད་ཀྱི་རིག་གསར་སྐབས་གཏོར་བཤིག་གིས་ད་ལྟ་གྱང་ཤུལ་ཙམ་ལས་ཉམས་གསོ་གང་ཡང་ཞུ་ཐུབ་མེད་པ་བཅས་སོ། ལྔ་པ། བྲག་རི་རི་ཁྲོད་ནི་དགོན་གསར་རི་ཁྲོད་ནས་སྤྱི་ལེ་བཞི་ཙམ་སོང་ན་རི་རྒྱུད་དེའི་མགུལ་དུ་གནས་ཤིང། རི་ཁྲོད་འདིར་ཐོག་མར་ཆོས་རྒྱལ་སྲོང་བཙན་སྒམ་པོ་དང་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་རྣམ་གཉིས་བཞུགས་མྱོང་ཞིང། དེ་རྗེས་ཕ་དམ་པ་སངས་རྒྱས་ཀྱང་ཡུན་རིང་བཞུགས་ཏེ་ཌཱ་དྲིལ་དང་རྐང་གླིང་སོགས་ཀྱི་རྗེས་ཀྱང་གསལ། དེ་རྗེས་བྲག་རི་རྡོ་རྗེ་འཆང་སྐུ་ཕྲེང་རིམ་པ་བཞུགས་སྟབས་བླ་མའི་མཚན་གྱི་ཐོག་མར་བྲག་རི་ཞེས་ཐོགས། ཁུལ་འདིར་དཔའ་རི་ཁུག་ཅེས་པ་ཡང་བྲག་རི་ཁུག་ཅེས་པ་ནས་སྒྲ་གྱུར་བ་ཡིན། རྟེན་གཙོ་སྟོན་པ་བཅོམ་ལྡན་འདས་ཀྱི་སྐུ་བརྙན་སོགས་ཇི་སྙེད་བཞུགས་པ་དང། རིག་གསར་སྐབས་གཏོར་བཤིག་གིས་ད་ལྟ་ལྷ་ཁང་ཉམས་གསོ་ཞུས་ཏེ་ཆོས་ལོངས་སྤྲུལ་གྱི་སྐུ་བརྙན་དང་ཟངས་མདོག་དཔལ་རིའི་བློས་བསླངས་དཀྱིལ་འཁོར་སོགས་མཇལ་རྒྱུ་ཡོད་པ་བཅས་སོ། དྲུག་པ་འཇོག་པོ་རི་ཁྲོད་ནི་ལྷ་ས་གྲོང་ཁྱེར་ཉང་བྲན་ལུང་པའི་ནུབ་ཀྱི་ཕུར་གནས་ཤིང་འདི་ནི་སེ་རའི་འཇོག་རི་ངག་དབང་བསྟན་འཛིན་གྱིས་དུས་རབས་བཅོ་བརྒྱད་པའི་ནང་ཕྱག་བཏབ། འཇོག་རི་ངག་དབང་བསྟན་འཛིན་ནས་འཕན་པོ་འཇོག་པོར་ཡོད་པའི

དེང་སྐབས་སེ་ར་སྔགས་པའི་དགེ་འདུན་པ་བཞི་ཡིས་སྟངས་འཛིན་གནང་མུས་ཡིན། བརྒྱད་པ་རྟག་བརྟན་གཟིམ་ཕུག་རི་ཁྲོད་ནི་བཀྲ་ཤིས་ཆོས་གླིང་རི་ཁྲོད་ཀྱི་ཤར་ངོས་རི་ཁུག་གི་ལྡེབས་སུ་གནས་ཤིང། འདི་ནི་སྤྱི་ལོའི་དུས་རབས་བཅུ་དྲུག་པའི་ནང་དབེན་ས་པ་བློ་བཟང་དོན་གྲུབ་ཀྱིས་སྒྲུབ་པ་མཛད་དེ་བཞུགས་མྱོང་བ་རེད་ཅེས་པའི་བྲག་ཁུག་ཅིག་ཡོད་པ་དེར། རབ་བྱུང་བཅུ་དྲུག་པའི་ལྕགས་རྟ་ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་ལོའི་ཡས་མས་སུ་གདུགས་ཡུ་བཀྲ་ཤིས་ཆོས་གླིང་གི་གནས་འཛིན་ཕ་བོང་ཁ་བྱམས་པ་བསྟན་འཛིན་གྱིས་སྒྲུབ་ཁང་བཏབ། སྟག་ཕུ་རྡོ་རྗེ་འཆང་དང་རྟོགས་ལྡན་འཇམ་དཔལ་རྒྱ་མཚོ་ཕ་བོང་ཁ་སོགས་བཞུགས་མྱོང་ཞིང་བྲག་ཕུག་ན་བདེ་མཆོག་གི་སྤྱན་གྱི་རང་བྱོན་ཞིག་དང། ནཱ་རོ་མཁའ་སྤྱོད་མའི་སྒྲུབ་ཆུར་གྲགས་པའི་ཆུ་མིག་སྟེང་དུ་ཆོས་འབྱུང་གི་རང་བྱོན་སོགས་མཇལ་རྒྱུ་ཡོད། དགོན་བདག་སྐྱབས་མཆོག་ཕ་བོང་ཁ་བླ་བྲང་ནས་གནང་ལམ་ཡོད། དགུ་པ། སེ་ར་རྩེ་སྒྲུབ་ཁང་རི་ཁྲོད་ནི་ལྷ་ལྡན་སེ་ར་དགོན་པའི་རྒྱབ་རིའི་ངོས་སྟེང་དུ་ཆགས་ཤིང་དེ་ནི་དུས་རབས་བཅོ་བརྒྱད་པའི་ནང་སྒྲུབ་ཁང་དགེ་ལེགས་སྙན་གྲགས་རྒྱ་མཚོས་ཕྱག་བཏབ། མ་འོངས་པའི་བསྟན་རྒྱུན་ལ་དགོངས་ཏེ་སེ་ར་རྩེ་སྒྲུབ་ཁང་དུ་སྒྲུབ་སྡེ་འཛུགས་པར་མཛད་དེ་ཐོག་མར་དགེ་སློང་བཅུ་བདུན་ལོངས་པའི་དགེ་འདུན་གྱི་སྡེ་ཆགས་གྲུབ་མཐའ་དགེ་ལུགས་པའི་ཆོས་རྒྱུན་འཛིན་བཞིན་ཡོད་ལ་པཎ་ཆེན་བློ་བཟང་ཡེ་ཤེས་ནས་སེ་ར་སྒྲུབ་ཁང་དང། ཕུར་བུ་ལྕོག། ར་ཁ་བྲག་སྒྲུབ་སྡེ་སོ་སོར་བཅའ་ཡིག་གནང་ནས་སྒྲིག་ལམ་དེ་ག་སོར་གནས་དགོས་ཚུལ་དང། འདུལ་བའི་བསླབ་བྱ་གཞིར་བཞག་བྱས་ཏེ་ཐེག་པ་ཁུར་བླངས་དགོས་ཚུལ་སོགས་རྒྱས་པར་གསུངས་ནས་སྒྲུབ་སྡེ་སོ་སོར་བཤད་སྒྲུབ་གཉིས་ལྡན་གྱི་སློབ་མ་ཇེ་རྒྱས་ཇེ་འཕེལ་དུ་སོང་བ་ཡིན་ནོ། བཅུ་པ། སེ་ར་ཆོས་སྡིངས་ནི་སེ་ར་དགོན་གྱི་དབུ་སྟོད་དུ་གནས་ཤིང། དེ་ནི་སྤྱི་ལོ་ཆིག་སྟོང་བཞི་བརྒྱ་བཅུ་མེད་བདུན་ལོར་རྗེ་ཙོང་ཁ་པས་ཕྱག་བཏབ། དབེན་གནས་དེ་ནི་བྱམས་ཆེན་ཆོས་རྗེས་སེ་ར་དགོན་ཕྱག་མ་བཏབ་གོང་ནས་ཆགས་ཡོད་ཅིང། སྤྱི་ལོ་ཆིག་སྟོང་བཞི་བརྒྱ་བཅུ་མེད་དགུ་ལོར་རྗེ་ཙོང་ཁ་པ་ཆེན་པོས་གནས་དེར་གསུང་རབ་ཀྱི་དྲང་ངེས་རྣམ་པར་འབྱེད་པའི་བསྟན་བཅོས་དང། རྩ་ཤེའི་རྣམ་བཤད་ཆེན་མོ་བཞི་བརྒྱ་པ། བྱང་ཆུབ་ལམ་རིམ་དང་སྔགས་རིམ། བླ་མ་ལྔ་བཅུ་པ་དང་རྩ་ལྟུང་སོགས་སྡེ་སྣོད་འཛིན་པའི་དགེ་བའི་བཤེས་གཉེན་དྲུག་བརྒྱ་ཙམ་བསྡུས་ནས་བཀའ་ཆོས་ཞིབ་པར་གསུངས། ལྷ་ལྡན་སྨོན་ལམ་ཆེན་མོ་དང་དགའ་ལྡན་དགོན་ཕྱག་བཏབ་པ་སོགས་བསྟན་པའི་མཛད་འཕྲིན་རླབས་ཆེན་ལེགས་གྲུབ་བྱུང་བ་ཡང་གནས་དེར་བཞུགས་དུས་ནས་བསམ་གཏན་གྱི་ཐུགས་འདུན་བཟང་པོ་འཁྲུངས་སོ། བཅུ་གཅིག། ཀེའུ་ཚང་ནུབ་རི་ཁྲོད་ནི་སེར་ཤར་དུར་ཁྲོད་ནས་སྤྱི་ལེ་བཞི་ཡི་བྱང་ངོས་གླང་ཆེན་རི་རྒྱུད་དུ་ཆགས་ཤིང་རི་ཁྲོད་འདིར་ཐོག་མར་གུང་ཐང་བླ་མ་ཞང་དང་རྗེ་ཙོང་ཁ་པའི་བཞུགས་གནས་སོགས་ཡོད་དེ་ཕྱིས་དུས་རབས་བཅོ་བརྒྱད་པའི་ནང་སེར་བྱེས་མཁན་པོ་བྱམས་པ་སྨོན་ལམ་འདིར་བཞུགས་ཏེ་ཕྱག་བཏབ་ཐོག་མར་དགེ་འདུན་བཞི་གྲྭ་གཅིག་དང་དེ་ཕྱིས་གྲྭ་ཚད་དགེ་སློང་ཉི་ཤུ་རྩ་ལྔ་ཡིན་ཀྱང་ཕྱིས་དགེ་འདུན་བརྒྱད་ཅུ་ཙམ་བར་འཕེལ་ཏེ་དགེ་འདུན་གྱི་སྡེར་ཆགས། སྔོན་འདུ་ཁང་ཀ་བ་དྲུག་ན་སྐུ་གསུང་ཐུགས་རྟེན་གྲངས་མེད་དང་བྲག་ལྡེབས་སུ་ཐུབ་དབང་སྐུ་བཀོད་པ་དེ་དག་སེ་ར་ཤར་དུར་ཁྲོད་དུ་ཞལ་གཟིགས་ཡོད་པས་སེ་ར་ཤར་དུ་བསྐྱལ་བའི་ཕུང་པོར་འཕོ་བ་མི་དགོས་ཞེས་ཟེར་སྲོལ་ཡོད། རི་ཁྲོད་འདི་ཉིད་ཀེའུ་ཚང་སྐུ་ཕྲེང་རིམ་བྱོན་གྱི་བླ་བྲང་ནས་ཞལ་འཛིན་གནང་ལམ་ཡོད་དོ། བཅུ་གཉིས་ཀེའུ་ཚང་ཤར་རི་ཁྲོད་ནི། ཀེའུ་ནུབ་རི་ཁྲོད་ནས་འཕྲང་ལམ་བརྒྱུད་སོང་ན་གཡང་གཟར་ཅན་གྱི་བྲག་ལྡེབས་སུ་གནས། འདི་ནི་དུས་རབས་བཅོ་བརྒྱད་པའི་དུས་མཇུག་ཏུ་ཀེའུ་ཚང་འཇམ་དབྱངས་བློ་གསལ་གྱིས་ཕྱག་བཏབ། ཕུར་ལྕོག་སྤྲུལ་སྐུ་ན་རིམ་ནས་ཞལ་བདག་མཛད། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར། དགེ་འདུན་ཞལ་གྲངས་བཅུ་སྐོར་ཡོད། ཀེའུ་ཚང་ཤར་ནུབ་རི་ཁྲོད་གཉིས་ནི་ཆགས་དབྱིབས་བྲག་རི་གཡང་གཟར་ཆེ་ལ་རྔམ་བརྗིད་ལྡན་པའི་བྲག་སྐེད་དུ་བཏབ་ཡོད་ལ། སྔར་ཤན་པ་ངེས་འབྱུང་སྐྱེས་པ་ཞིག་དང་མཚམས་པ་ང་རྒྱལ་ཅན་གཉིས་བྲག་ལས་མཆོངས་པའི་སྒྲུང་གཏམ་ལྟར་ཤན་པ་འཕུར་བ་དོག་སྡེའི་ཞིང་ཁ་ཞིག་གི་སྟེང་དུ་བབས་པས་དེར་དུས་ཕྱིས་རྩྭ་འགོག་ཅིག་དང་མཚམས་པ་ས་སྟེང་དུ་བརྡབས་ཏེ་གཤེགས་པས་དེའི་ཤུལ་དུ་མཆོད་རྟེན་ཞིག་ཀྱང་བཞེངས་ཡོད། དེང་སྐབས་རྩྭ་འགོག་དང་མཆོད་རྟེན་གཉིས་ཀ་མིག་གི་མཐོང་ཡུལ་དུ་བསྡད་མེད། ཀེའུ་ཚང་ཤར་རི་ཁྲོད་ནི་དགོན་བདག་ཕུར་ལྕོག་བླ་བྲང་ནས་མཛད་པ་ཡིན། བཅུ་གསུམ། ར་ཁ་བྲག་རི་ཁྲོད་ནི། ཀེའུ་ཚང་ནུབ་རི་ཁྲོད་ནས་སྐར་མ་བཅུ་ཙམ་གྱི་གྱེན་ལམ་དུ་འཛེགས་ན་རི་ཁྲོད་འདི་ཆགས་ཤིང། དེ་ནི་ཕྱི་ལོའི་དུས་རབས་བཅུ་བཞི་པར་རྗེ་ཙོང་ཁ་པས་ཕྱག་བཏབ་ཅིང་དྲང་ངེས་ལེགས་བཤད་སྙིང་པོ་ཡང་གནས་དེར་མཛད། ཡབ་སྲས་གསུམ་གྱི་སྒྲུབ་ཁང་བྲག་ཕུག་ཀྱང་ཡོད། རྗེ་ཙོང་ཁ་པ་སྐུ་གཤེགས་པའི་ཕྱི་ལོ་ཆིག་སྟོང་བཞི་བརྒྱ་ཉི་ཤུ་ལོར་བྱམས་ཆེན་ཆོས་རྗེས་དགའ་ལྡན་ལྔ་མཆོད་དང་པོ་འདི་གནས་འདིར་གཏོང་གནང་མཛད་པས་ལྔ་མཆོད་ཁང་ཞེས་པའི་ལྷ་ཁང་འདི་ཡང་དེ་ལྟར་བྱུང། དེ་རྗེས་སྒྲུབ་ཁང་དགེ་ལེགས་རྒྱ་མཚོ་ནས་ཨ་ཁ་བསོད་ནམས་བཟང་པོ་སོགས་ཀྱིས་བསྐྱངས། སྔོན་དགེ་འདུན་བཅུ་དགུ་དང་དེང་ཞལ་གྲངས་ཉི་ཤུ་ཡོད། སྔར་སེ་ར་རྩེའི་སྒྲུབ་ཁང་གི་ཁོངས་ཡིན། རིག་གསར་སྐབས་རྩ་གཏོར་སོང་སྟེ་ད་ལྟ་ཉམས་གསོ་གནང་བ་འགའ་ཤས་མཇལ་རྒྱུ་ཡོད་དོ། བཅུ་བཞི་ཕུར་ལྕོག་རི་ཁྲོད་རིགས་གསུམ་བྱང་ཆུབ་གླིང་ནི་ར་ཁ་བྲག་ནས་སྤྱི་ལེ་གསུམ་ཙམ་གྱི་སར་དོག་བདེ་ཕུར་གནས་ཤིང་ཕུར་བུ་ལྕོག་ཅེས་པ་ནི་ཞང་འགྲོ་མགོན་གཡུ་བྲག་གིས་བྲག་ཕུར་བུའི་དབྱིབས་ཅན་གྱི་སྟེང་དུ་ཕོ་བྲང་ཟུར་ལྕོག་བཏབ་པས་མཚན་དེ་ལྟར་ཐོགས། དེ་ནས་ཕྱི་ལོ་ཆིག་སྟོང་བདུན་བརྒྱ་བཅུ་མེད་དྲུག་ཙམ་ལ་སྒྲུབ་ཁང་དགེ་ལེགས་རྒྱ་མཚོས་རིགས་གསུམ་ལྷ་ཁང་གི་ཤུལ་ཙམ་ལ་སྒྲུབ་གནས་བཏབ། ཕྱིས་ཕུར་བུ་ལྕོག་ངག་དབང་བྱམས་པ་ལ་གཏད་པས་གནས་མིང་བླ་མར་ཐོགས་ཏེ་ཕུར་ལྕོག་ངག་དབང་བྱམས་པ་ཞེས་པ་དེ་ནས་བྱུང། ཐོག་མར་དགེ་འདུན་བཞི་སྡེ་གཅིག་ནས་བརྒྱད་ཅུ་བར་ཕེབས། དེང་དགེ་འདུན་བརྒྱ་ཡོད། རྟེན་གཙོ་སྒྲུབ་ཁང་དུ་འཇིགས་བྱེད་སོགས་རྟེན་དང་བརྟེན་པར་བཅས་པའི་སྔོན་གྱི་སྐུ་ཚབ་གསར་བཞེངས་མཛད་པ་མཇལ་རྒྱུ་ཡོད། བཅོ་ལྔ། ར་ས་སྤུ་ལུང་རི་ཁྲོད་ནི་ཕུར་ལྕོག་རི་ཁྲོད་དང་ཉེ་བར་ཕུ་དོག་ཅིང་མདའ་བདེ་བས་ཡུལ་དོག་བདེའི་ནང་དུ་གནས་ཤིང་དེ་ནི་དུས་རབས་བཅུ་བདུན་ཙམ་དུ་སེར་སྨད་མཁན་པོ་སྤང་ལུང་བློ་བཟང་ཐུགས་རྗེས་ཕྱག་བཏབ་གནང་མཛད། སྤྱི་ལོ་ཆིག་སྟོང་བརྒྱད་བརྒྱ་ཉི་ཤུ་ལོར་བོད་དང། ཁམས། རྒྱ། སོག་བཅས་ཀྱི་བླ་སྤྲུལ་སྐྱེ་ཕྲེང་དེབ་གཞུང་ནང་གསལ་བར་གཞིགས་ན། རི་ཁྲོད་འདིའི་བླ་སྤྲུལ་གྱི་སྐྱེ་ཕྲེང་དང་པོ་དཔོན་སློབ་ངག་དབང་རབ་བརྟན་ཁམས་རྒྱལ་ཐང་དུ་འཁྲུངས། དགུང་ལོ་ང་བཞི་པར་གཤེགས། དེའི་སྐྱེ་བ་བློ་བཟང་བཀྲ་ཤིས་ལྷ་ལྡན་དུ་འཁྲུངས། ད་ལྟ་དགུང་ལོ་བཞི་ཅུ་ཞེ་དགུ། གྲྭ་སའི་སྐྱིད་སྡུག་ཁོངས་གཏོགས་ནི་སེ་ར་དགོན་གྲྭ་ཚང་སྨད་སྤོམ་འབོར་ཁང་ཚན་ཡིན། རི་ཁྲོད་འདིར་གནས་པའི་བྱ་བྲལ་བ་རྣམས་ནས་རི་བོ་དགེ་ལུགས་པའི་ཕྱག་བཞེས་མཛད་པ་ཡིན། བཅུ་དྲུག་མཁར་རྡོ་རི་ཁྲོད་དམ་མཚན་རྒྱས་པར་མཁར་རྡོ་བསམ་གཏན་གླིང་ནི་དོག་བདེའི་ཤར་ནུབ་གཉིས་མཚམས་ཀྱི་རི་སྟེང་དུ་ཆགས་ཤིང། རི་ཁྲོད་འདི་རིག་གསར་སྐབས་གཏོར་བཤིག་ཕོག་པའི་གྱང་རོའམ་རྗེས་ཤུལ་ཙམ་ཞིག་དེང་སྐབས་མཇལ་རྒྱུ་ཡོད། རི་ཁྲོད་དེ་ནི་ཕྱི་ལོ་ཆིག་སྟོང་བདུན་བརྒྱ་བཅུ་མེད་དྲུག་ལོར་མཁར་རྡོ་བཟོད་པ་རྒྱ་མཚོའམ་བློ་བཟང་སྒོམ་ཆུང་ཞུ་བས་ཕྱག་བཏབ་གནང་མཛད་ཅིང། ཐོག་མར་ཁོང་ཉིད་གནས་ངེས་མེད་ཡེར་པ་དང་འཕན་པོ། རྭ་སྒྲེང་འོལ་ཁ་སོགས་སུ་རྡེའུ་བཅུད་ལེན་དང། མེ་ཏོག་བཅུད་ལེན། ཆུའི་བཅུད་ལེན་སོགས་མཛད་དེ་བྱོན། དེ་ནས་ད་ལྟའི་གནས་འདིར་ཕེབས་ཏེ་རི་ཁྲོད་འདི་ཉིད་ཕྱག་བཏབ། བླ་མའི་མཚན་རི་ཁྲོད་ལ་ཐོགས་པའམ་རི་ཁྲོད་ཀྱི་མཚན་བླ་མར་ཐོགས་པ་གང་ཡིན་མ་ངེས། རི་ཁྲོད་འདི་རིག་གནས་གསར་བརྗེའི་སྐབས་རྩ་གཏོར་དུ་སོང་སྟེ་ད་ལྟ་ཉམས་གསོ་ཞུ་ཐུབ་མེད། བཅུ་བདུན། ར་རི་ཁྲོད་ནི་ལྷ་ས་གྲོང་ཁྱེར་ཤར་ངོས་སུ་གནས་ཤིང། འདི་ནི་དུས་རབས་བཅུ་དགུ་པའི་ནང་དགའ་ལྡན་ཁྲི་ཐོག་དོན་དྲུག་པ་དང་བོད་གཞུང་དགའ་ལྡན་ཕོ་བྲང་པའི་སྲིད་སྐྱོང་ལོ་བཅུ་གནང་མྱོང་བའི་སྡེ་དྲུག་སྐུ་འཕྲེང་གསུམ་པ་མཁྱེན་རབ་དབང་ཕྱུག་གིས་ཕྱག་བཏབ། རྟེན་གཙོར་ཐུབ་དབང་དང། གནས་བརྟན་བཅུ་དྲུག་གི་སྐུ་བརྙན་སོགས་བཞུགས་ཤིང་གྲྭ་གྲངས་བཅུ་སྐོར་ཡོད་ལ། སྔོན་དགོན་བདག་སྡེ་དྲུག་བླ་བྲང་ནས་གནང་བཞིན་ཡོད། སྡེ་དྲུག་སྲིད་སྐྱོང་སྐབས་བོད་གཞུང་དང་དགའ་ལྡན་དགོན་པར་དམག་འཁྲུག་ལངས་ཤིང། འདི་ནི་ཕྱི་རབས་ཀྱི་བོད་ཀྱི་ལོ་རྒྱུས་ཐོག་བྱུང་བའི་སྲིད་འགྱུར་གྱི་དུས་ཟིང་ཆེ་གྲས་ཤིག་ཡིན་ལ། འདི་ནི་སྤྱི་ཁྱབ་དགའ་ལྡན་དགོན་གྱི་གྲྭ་པ་དཔལ་ལྡན་དོན་གྲུབ་དང་འབྲེལ་ཞིང་རྒྱལ་རབས་ཁག་ཏུ་གསལ་བས་འདིར་མ་སྤྲོས་སོ། བཅོ་བརྒྱད། གར་པ་རི་ཁྲོད་ནི་ལྷ་སར་གནས་ཤིང་འདི་ནི་གླིང་སྤྲུལ་སྐུ་འཕྲེང་བཞི་པ། ཏཱ་ལའི་བླ་མ་སྐུ་འཕྲེང་བཅུ་གཅིག་པའི་ཡོངས་འཛིན་དགའ་ལྡན་ཁྲི་ཐོག་དོན་ལྔ་པ་ངག་དབང་ལུང་རྟོགས་ཡོན་ཏན་རྒྱ་མཚོའམ། ལོ་རྒྱུས་ལ་ལར་ཁྲི་ཆེན་རྒྱལ་མཚན་ནས་ཕྱག་བཏབ་ཅེས་འཁོད་པས་གང་ཡིན་དཔྱད་པར་འཚལ། གླིང་ཚང་སྐུ་འཕྲེང་ན་རིམ་ནས་ཞལ་བདག་གནང། རབ་བྱུང་བཅུ་དྲུག་པའི་ས་ཕག་ལོ་སྟེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་དགེ་འདུན་ཞལ་གྲངས་བཅུ་དྲུག་ཡོད་པ་རྣམས་ནས་རི་བོ་དགེ་ལྡན་པའི་ཕྱག་བཞེས་མཛད་ཀྱི་ཡོད་ཅིང་དགོན་བདག་གླིང་བླ་བྲང་ཡིན། བཅུ་དགུ། རི་རྒྱ་བསམ་གཏན་གླིང་ནི་ལྷ་ས་ནས་ཤར་ངོས་སུ་སྤྱི་ལེ་བཞི་སར། དགུ་ཚ་གྲོང་གི་བྱང་ངོས་རི་ལྡེབས་སུ་གནས། རི་ཁྲོད་དེ་ནི་སྤྱི་ལོའི་དུས་རབས་བཅུ་བདུན་ཙམ་དུ་རི་རྒྱ་སྤྲུལ་སྐུ་བྱམས་པ་བསྟན་འཛིན་གྱིས་ཕྱག་བཏབ་གནང་མཛད་ཅིང་རི་རྒྱ་ཞེས་པའི་གངས་ཅན་རི་ཆེན་བརྒྱ་ཡི་སྙིང་པོ་བསྡུས་པས་རི་རྒྱ་ཞེས་དང་བཀྲ་ཤིས་རྟགས་བརྒྱད་ཚང་བའི་རི་ཁྱད་པར་ཅན་ཡིན་ཞེས་གྲགས། རྟེན་གཙོར་དངུལ་རྗེ་ཙོང་ཁ་པའི་སྐུ་བརྙན་འགྱུར་མེད་ཞེས་པ་སོགས་བཞུགས་སུ་གསོལ་ཡོད། འདི་ནི་སེ་རའི་དགོན་ལག་ཡིན་ཞིང། སྔར་དགེ་འདུན་གྲངས་སུམ་ཅུ་རི་བོ་དགེ་ལུགས་པའི་ཕྱག་བཞེས་གནང། རིག་གསར་སྐབས་རྩ་གཏོར་སོང་སྟེ་ད་ལྟ་རྗེས་ཤུལ་ཙམ་ལས་ཉམས་གསོ་ཞུ་ཐུབ་མེད་དོ། གོང་གསལ་རིས་མེད་ཀྱི་དགོན་སྡེ་ཁག་བཅུ་དྲུག་དང་ལྷ་ཁང་ཁག་བཅུ་གཉིས་རིས་མེད་བཙུན་དགོན་ཁག་དགུ་རི་ཁྲོད་ཁག་བཅུ་དགུ་བཅས་ཀྱི་ལོ་རྒྱུས་ཁག་མདོར་བསྡུས་རེ་བཀོད་པ་དེ་ལྟར་དང། འདི་དག་གི་ཁོངས་སུ་མ་གསལ་བ་རྣམས་ལྷ་སའི་ཕྱོགས་བཞི་རིགས་གསུམ་མགོན་པོའི་ལྷ་ཁང་བཞི་དང། ལྷ་སའི་ཕོ་བྲང་བཞི། ལྷ་སའི་གླིང་བཞི། ལྷ་སའི་སྒང་བཞི། ལྷ་སའི་ལྷ་ཁང་བཞི། ལྷ་སའི་བཙན་ཁང་བཞི་སོགས་བཞི་ཚན་སོ་སོའི་སྐབས་སུ་བཀོད་ཡོད་པས་དེར་གཟིགས་པར་འཚལ་ཞེས་ཞུ། མདོར་ན་ལྷ་ལྡན་དུ་དགོན་པ་དང་ལྷ་ཁང་བཙུན་དགོན་དང་རི་ཁྲོད་སོགས་བཤད་སྒྲུབ་ལས་གསུམ་གྱི་ལྟེ་གནས་དང་རྒྱལ་བསྟན་རིན་པོ་ཆེ་འཛིན་སྐྱོང་སྤེལ་གསུམ་བྱ་ཡུལ་གྲངས་བདུན་ཅུ་ལྷག་ཙམ་ཡོད་པ་ཕལ་མོ་ཆེ་རིག་གནས་གསར་བརྗེ་ཞེས་པའི་རྒྱལ་ཕུང་དམངས་གནོན་གྱི་ལས་འགུལ་སྐབས་གཏོར་བཤིག་ཕོག་སྟེ་ཉམས་རྒུད་ཆེས་ཆེར་ཕྱིན་ཀྱང་ཆོས་དད་རང་དབང་གི་སྲིད་བྱུས་སླར་གསོ་བྱུང་བ་དང་ཆབས་ཅིག་དད་ལྡན་མི་མང་གིས་ཆོས་སྡེ་ཕལ་མོ་ཆེ་ཆ་ཤས་ཙམ་རེ་ཉམས་གསོ་ཞུས་ཏེ་དེང་མཇལ་དུ་ཡོད་པ་ནི་དགའ་སྤྲོ་སྐྱེ་འོས་པ་ཞིག་དང་འདི་དག་ལ་རིག་གསར་སྐབས་གཏོར་བཤིག་ཤུགས་ཆེ་ཕོག་སྟེ་ཉམས་ཉེས་སུ་གྱུར་ནས་ཉམས་གསོ་ཞུ་མ་ཐུབ་པའང་མི་ཉུང་བ་ཞིག་ཡོད་པ་ནི་ཡིད་སྐྱོའི་གནས་ལས་མ་འདས་སོ། གསན་མཁན་རྣམ་པ་ཚོ་ཐེངས་འདིའི་ཞུ་མཚམས་དེ་གར་བཞག་ནས་ལེ་ཚན་རྗེས་མར་གོང་འཕྲོས་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་གི་ཡིན། ལེ་ཚན་འདི་གོ་སྒྲིག་དང་བརྒྱུད་བསྒྲགས་ཞུ་མཁན་ཕྲན་བྱམས་པ་ཕུན་ཚོགས་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་འདི་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་གནང།